སྐྱེ་ལ་གཏན་དུ་བགེགས་བྱེད་པ་འགོག་གཞན་སོ་སོར་བརྟགས་མིན་པས། ཨོ་དེ་ཡན་ཆད་འགྲོ་གི་འདུག་བ། ད་ཁ་སང་ང་ཚོ་ག་རེ་བྱས་རེད་ཟེར་ན། ད་འདུས་མ་བྱས་དེ་ལ་གསུམ་ཡོད་པའི་ནང་དེ་ནས་ད་དང་པོ་ག་རེ་ཟེར་ན་ནམ་མཁའ་ཟེར་ག་འདྲ་ཞིག་རེད། ད་བྱེ་བྲག་སྨྲ་བ་ཁོ་རའི་དེ་ལ་ནམ་མཁའ་མི་སྒྲིབ་པའོ། ནམ་མཁའ་ཟེར་དེའི་ངོ་བོ་དེ་ག་རེ་ཟེར་ན་ཨ་ཅིག་མི་སྒྲིབ་པའི་ངོ་བོ་ཞིག་རེད། དེའང་ག་རེ་ཟེར་ན་གཟུགས་ཅན་གཞན་གྱིས་རང་ཉིད་ཚུར་མ་བསྒྲིབས་པ་ཙམ་དུ་མ་ཟད་རང་ཉིད་ཀྱང་གཟུགས་ཅན་གཞན་ཕར་མ་བསྒྲིབས་པ། དེའི་རྒྱུ་མཚན་ལ་བརྟེན་ནས་སྒྲིབ་བྱ་སྒྲིབ་བྱེད་གཉིས་ཀ་དང་བྲལ་བ་ཟེར་དུས་ལ་ད། དེ་ལ་ནམ་མཁའ་མི་སྒྲིབ་པའོ། ད་འདིར་ཁ་ཅིག་རྩོད་པ་བཀོད་སོང། འོ་ན་སེམས་དང་ད་ག་ནང་བཞིན་ད་ཅིག། འདུ་བྱེད་རིགས་དེ་ཚོ་ཡང་ཐོགས་བཅས་མ་ཡིན་པས་ད་ཆོས་དེ་ཚོ་ཡང་ག་རེ་ཡིན་པར་ཐལ། སེམས་ཀྱང་ནམ་མཁའ་ཡིན་པར་ཐལ། ངོ་བོ་མི་སྒྲིབ་པ་ཡིན་པས་ཞེས་ཟེར་ན་རང་ལུགས་རྟགས་མ་གྲུབ་ངོ་བོ་སྒྲིབ་ཀྱི་རེད། སེམས་ཀྱི་མཐུས།

ཡ་དེ་ལ་ཡང་ད་ཁ་ཅིག་རྩོད་པ་ཞིག་བཀོད་སོང་འོ་ན་འཇིག་རྟེན་པའི་ལམ་གྱིས་ཨང་འགོག་པ་སོ་སོར་བརྟགས་འགོག་ཐོབ་པ་ཡོད་མ་རེད་པས་ཟེར་དུས་འང་འདི། དེ་འདྲའི་སོ་སོར་བརྟགས་འགོག་དེ་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ལམ་གཉིས་ཀར་བརྟེན་ནས་ཐོབ་པ་རེད། འོ་འདི་སྐྱོན་སྤོང་བྱས་སོང། ཡན་ཆད། ཡ་ད་པེ་ཅིན་འདྲེ་འདྲུལ་ཞིང་སི་རེད་ད་དེ་འདྲའི་ཨང་གཅིག་གི་སྤང་བྱ་གང་ཡང་རུང་བ་དང་བྲལ་བའི་བྲལ་བ་དེ་ལ་ཨང་སོ་སོར་བརྟགས་འགོག་ཟེར་ནི་དེ་འདྲའི་བྲལ་བ་དེ་གཅིག་རེད་ཐ་དད་རེད་ཟེར་དུས་འང་ད་དེ་ག་རེ་རེད། དེ་འདྲའི་བྲལ་བ་དེ་དག་དཔེར་ན་གཤིན་པོའི་སྡུག་བསྔལ་མཐོང་སྤང་སྤངས་པའི་ད་གཅིག་བྲལ་བ་འགོག་པ་བརྒྱད་ཡོད་ཆོག་རེད་པ། འདོད་པའི་སྡུག་བསྔལ་མཐོང་བ་སྤངས། གང་འདོད་པའི་མཐོང་སྤང་སྤངས་པའི་འགོག་པ་བཞི་དང་ཁམས་གོང་མའི་མཐོང་སྤང་སྤངས་པའི་འགོག་པ་བཞི་སོ་སོར་བརྟགས་འགོག་བཞི་བཞི་ཡོང་གི་འདུག་བ་དེ་འདྲའི་ལ་བཞིའམ་དག། ཁམས་སོ་སོར་ཕྱེ་ན་བཞི་བཞི་དང་བསྡོམས་པས་ཀ་བརྒྱད་འདུག་བ་དེ་དག་གཅིག་རེད་ཐ་དད་རེད་ཟེར་དུའང་དེ་དག་ག་རེ་རེད་སོ་སོ་སོ་སོ་རེད། དེ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་དེ་དག་སོ་སོར་མ་ཡིན་གཅིག་ཡིན་ན་འདོད་པའི་སྡུག་བསྔལ་མཐོང་སྤང་སྤངས་ཡོང་དུས་སྒང་ལ་ཀུན་འབྱུང་མཐོང་སྤང་སྤངས་ཚར་དགོས་རེད་དེ་ན་ག་རེ་ཟེར་ན་སྡུག་བསྔལ། ཨ་ཆོས་ཤེས་རྒྱུད་ལ་སྐྱེས་ཚར་ནས་ཨ་ལམ་ཕྱི་མ་སྒོམ་པ་དོན་མེད་ཐལ་བའི་ཐལ་བ་ཡོང་གི་རེད་དེ་ཡིན་ཙང་འགོག་པ་དེ་དག་ག་རེ་རེད་སོ་སོ་སོ་སོ་རེད། འོ་དེ་ཕྱིན་ཚར་རེད། ད་འདི་དག་གཉིས་པོ་ལུང་དང་འགལ་བ་དེ་ཡང་ཕྱིན་ཚར་འདུག་བ། ད་གཉིས་པོ་ལུང་དང་འགལ་བ་ཟེར་དུས་སྒང་ལ་ད་ནི་ཁ་སང་དོམ་ནང་རོབ་ཕྱིན་སོང་ཆོས་སྦྱིན་མའི་ད་མདོ་ལས་ཅིག་ལུང་གཅིག་དྲངས་ལུང་དེ་བར་ལུང་འགལ་འདི་འགོག་རེད། ཁ་སང་ལུང་འགལ་སྤོང་དགོས་རེད་བ་ན་ལུང་བར་མའི་ཆོས་སྦྱིན་གྱི་མདོ་ལས

བདག་མེད་མངོན་སུམ་དུ་རྟོགས་པའི་གང་ཟག་དེ་ལ་འཕགས་པ་ཟེར་གི་རེད་བ་ཆོས་སྦྱིན་མ་འཕགས་མ་ཟེར་འགོག་པ་འདྲ་བ་ཡིན་ནམ་ཞེས་དྲིས་པ་ན་ད་དེ་ལན་ག་རེ་བརྒྱབ་པ་རེད་ཚེ་དང་ལྡན་པ་ས་ག་འདྲ་བ་མ་ཡིན་ནོ་ཞེས་ཇི་ལྟར་གསུངས་པ་ལྟར་དེས་གལ་ཏེ་ཐ་དད་པ་ཡིན་ན་ནི་འགོག་པ་དེ་དག་འདྲ་བར་འགྱུར་བའི་ཕྱིར་ཞེ་ན་ད་གཙོ་བོ་རབ་དེ་སོ་སོ་སོ་སོ་ཡིན་ཟེར་དེར་རྩོད་པ་བཀོད་འདུག་བ་ད་འགོག་དེ་འགོག་པ་དེ་དག་སོ་སོ་སོ་སོ་ཡིན་ན་ཨ་མདོ་ལས་ག་ཟེར་ན་འགོག་པ་སོ་སོ་མ་ཡིན་པ་གསུངས་བཞག་འདུག་བ། འདྲ་བ་མ་ཡིན་གསུངས་བཞག་འདུག་བ། འདྲ་བ་མ་ཡིན་གསུངས་རྒྱུ་མཚན་ལ་བརྟེན་ནས་ག་རེ་གོ་ན་གཅིག་ཡིན་པ་གོ་གི་འདུག་བ། འདིར་ད་ཁོས་རྩོད་པ་བཀོད་ཨ། བཀོད་སའི་གཞི་དེ་ནི་འདི་རེད་བཀོད་སྟངས་འདུག་བཀོད་སོང། ད་རང་ལུགས་ལན་རྒྱག་དགོས་རེད། བདེན་མོད་ཀྱི་འོན་ཀྱང་མདོ་འདི་ནི་ཟེར་ད་མདོ་འདི་ཟེར་བ་ན། ལུང་བར་མའི་ཆོས་སྦྱིན་གྱིས་ཞུས་པའི་མདོ་འདི་རེད་བ། ལུང་བར་མའི་ཆོས་སྦྱིན་གྱི་མདོ་འདི་ནི། འགོག་པ་ལ་འདྲ་བའི་རྒྱུ་གཞན་ཡོད་པར་འགོག་པ་ད་མདོ་དོན་ལ་འགོག་པ་འདྲ་བ་མ་རེད་སྐད་ཅིག་མ་རེད་འགོག་པ་འདྲ་གི་རེད་བསམ་པས་ན་བའི་སྡུག་བསྔལ་མཐོང་སྤང་ཀུན་འབྱུང་མཐོང་སྤང་འགོག་པ་མཐོང་སྤང་ལམ་མཐོང་སྤང་དེ་དག་སྤངས་པའི་འགོག་པ་བཞི་པོ་དེ་འདྲ་གི་རེད་བ་ཁོ་འདྲ་བའི་ཆ་ཡོད་རེད་ཆ་ཐམས་ཅད་ནས་འདྲ་གི་མ་རེད་ཡིན་ན་འདྲ་བའི་ཆ་གཅིག་ཡོད་ཆོག་གི་རེད་བ་བྱས་ན་འདྲ་པོ་རེད་དེ་ད་ནི་གང་དེ་མ་འདྲ་བ་སོགས་འདྲ་བའི་རྒྱུ་གཞན་ཅིག་ཡོད་པར་འགོག་པ་རེད་འདྲ་བའི་རྒྱུ་གཞན་མེད་པ་ཡིན་ཙང་ཁོ་མི་འདྲ་བ་རེད་གསུངས་ཤེས་རེད་འགོག་པ་ལ་འདྲ་བར་བྱེད་པའི་རྒྱུ་གཞན་ཡོད་པར་འགོག་པ་དང་འགོག་པ་ཡང་རང་ཉིད་ཨན་ཅིག། ག་རེ་ཟེར་ན། འགའ་ཞིག་གི་འདྲ་བའི་རྒྱུ་ཡིན་པར་འགོག་འགོག་པ་ཁོ་རང་འདྲ་བའི་རྒྱུ་ཞུས་པ་མ་རེད་བ། རྒྱུ་ཟེར་དུས་སྒང་ལ་འདི་འགོག་པ་འདི་སྐྱེད་བྱེད་ཀྱི་རྒྱུ་ལྟ་བུ་ཅིག་བྱེད། འགོག་པ་ཁོ་རང་གིས་གཞན་ཕར་འགའ་ཞིག་འདྲ་བའི་རྒྱུ་བྱེད་ཐུབ་མ་རེད་དེའི་རྒྱུ་མཚན་ལ་བརྟེན་ནས་ག་རེ་ཟེར་ན་འགོག་པ་འདྲ་བ་མ་ཡིན་ཟེར་དུས་སྒང་ལ་ཀྱེ་འདྲ་བའི་རྒྱུ་སྐྱེད་བྱེད་ཀྱི་རྒྱུ་ལྟ་བུ་དེ་འདྲ་ཞུས་པ་མ་རེད་དེ་ནི་ཁོང་དུ་འདུས་བྱས་ཆགས་འགྲོ་བ་རེད་བ་འགོག་པ་ག་རེད། འདུས་མ་བྱས་རེད་བ། ད་མདོ་དོན་འདི་གསུང་དགོས་རེད། འགོ་ནས་འདི་འགོག་གི་འདུག་བ། འགོག་པ་ཡང་འགའ་ཞིག་གི་འདྲ་བའི་རྒྱུ་ཡིན་པ་འགོག་པ་ཡིན། འགོག་པ་ཕན་ཚུན་འདྲ་བ་ཙམ་མེད་པར་བསྟན་པ་མ་ཡིན་འགོག་པ་ཕན་ཚུན་འདྲ་གི་རེད་བ། དཔེར་ན་ད་གིན་ཞུས་པ་ནང་བཞིན་སྡུག་བསྔལ་མཐོང་སྤང་སྤངས་པའི་འགོག་པ་ཀུན་འབྱུང་མཐོང་སྤང་འགོག་པ་མཐོང་སྤང་ཕན་ཚུན་འདྲ་བའི་ཆ་ཡོད་རེད་དེ་དག་ཐམས་ཅད་སྤང་བྱ་གང་ཡང་རུང་བ་ཞིག་བྲལ་བའི་བྲལ་ཆ་ཡིན་པ་དེ་འདྲ་གི་རེད་བ། ཆ་ཚང་སྤང་བྱ་གང་ཡང་རུང་བ་ཞིག་ག་རེ་རེད། བྲལ་བའི་ཆ་ལ་ནི་འདྲ་གི་འདུག་ག་ཡིན་ན་ཆ་ཐམས་ཅད་དེ་འདྲ་བའི་ངེས་པ་ཡོད་མ་རེད་ཟེར་གཅིག་ག་རེ་སྡུག་བསྔལ་མཐོང་སྤང་སྤངས་པའི་འགོག་པའི་ཆ་གཅིག་ག་རེ་ཀུན་འབྱུང་མཐོང་སྤང་སྤངས་པའི་འགོག་པའི་ཆ་དེ་རེད་བ་འདི་རེད་སྤྱིར་བཏང་ནམ་རྒྱུན་ང་ཚོའི་འདྲ་བའི་ཆོས་དེ་ལ་བ་ཅིག་ཅིག་ཁོ་གཉིས་ལ་ག་རེ་འདྲ་བའི་ཆོས་བྱེ་བྲག་པ་ཅིག་ཡོད་ན་ཁོ་འདྲ་བ་ཟེར་གྱི་འདུག་མ་གཏོགས་ཆ་ཐམས་ཅད་ནས་འདྲ་བ་ཅིག་ཆགས་ཐུབ་ཡ་དཀའ་ལས་ཁག་པོ་རེད་བ་དཔེར་ན་བྲམ་ཟེ་ག་རེ་ཟེར་ན་ཅིག་ཁ་ཉག་ལ་སེང་གེ། ག་རེ་རེད་བ། བྲམ་ཟེ་ཞེས་བྱའི་ཁ་ཉག་ལ་སེང་གེ་ཞེས་པའི་ཐ་སྙད་འདོགས་པ་ན་སེང་གེ་དང་ཁོ་གཉིས་འདྲ་བའི་ཆ་གཅིག་ཡོད་རེད་བ། ཡིན་ན་དེ་གཉིས་ཆ་ཐམས་ཅད་ནས་འདྲ་པོ་རེད་ཟེར་ཡ་ཡོད་མ་རེད་བ་གཅིག་ག་རེ་རེད། མིའི་ཆ་དེ་རེད་གཅིག་ག་རེ་རེད་སེང་གེའི་ཆ་དེ་རེད་བ། ད་ཡིན་ན་ཆ་ཤས་རིགས་འགའ་ཞིག་ད་སྣ་ཁུག་དང་ཁ་དང་དེ་ཚོ་འདྲ་པོ་ཡོད་མེད་འགྲོ་རེད་བ། བྲམ་ཟེ་སེང་གེ་ཅི་ཞེས་བྱའི་ཁ་ཉག་ཟེར་ན་སེང་གེ་ཟེར་མིང་བཏགས་ཡོད་འདུག་བར་ཁོ་གཅིག་གིས། ཁོ་རང་གི་ལ་ད་ཅིག་སེང་གེ་དང་འདྲ་བའི་ཆ་གཅིག་ཡོད་ཙང་ཁོ་འདྲ་པོ་རེད་ལབ་ཤེས་རེད་བ་ཆ་ཐམས་ཅད་ནས་འདྲ་དགོས་ཡ་ཡོད་མ་རེད་བ། འོ་དེས་སུ་འགོག་པ་ཕན་ཚུན་འདྲ་བ་ཙམ་མེད་པར་སྟོན་པ་མ་ཡིན་ཞེས་ཇི་ལྟར་སྨྲའོ། བྱ་འདི་གང་ཟག་སྡོམ་ན་ཅིག་ཕྱིར་འོ་དེས་སུ་འགོག་པའི་རྫས་དག་ཟེར། ད་འགོག་པའི་རྫས་དག་དུས་རིམ་གྱིས་རྒྱུད་ལ་ཐ་དད་པར་འགྱུར་བར་འདོད་ན་ནི་མི་རྟག་པ་དང་འདུས་བྱས་སུ་ཐལ་བར་འགྱུར་ཏེ། ད་ཡུལ་དང་དུས་དང་རྫས་རེས་འགའ་བ་ཡིན་པའི་ཕྱིར་མྱུ་གུ་ལ་སོགས་པ་བཞིན་ནོ་ཞེས་བྱ་བ་དེ་ཇི་ལྟར་སྨྲ་བས་སྤང་དགོས་སོ། འོ་དེས་ད་འགོག་པའི་རྫས་ཁོ་དུས་རིམ་ཅན་དུ་གང་ཟག་ཅིག་ལ་རིམ་པ་བཞིན་དུ་སྐྱེ་དགོས་པས་ན།

མདོ་སྡེ་པས་ག་རེ་ཟེར་འགོག་པ་རྫས་སུ་མེད་ཟེར། ངོ་བོ་ཉིད་མེད་ཟེར་དེ་ག་རེ། འགོག་པ་གང་རྫས་སུ་མེད་ཟེར་བོ་རེ། བྱེ་བྲག་སྨྲ་བས་ག་རེ་ཟེར་ན་འགོག་པ་ག་རེ། ངོ་བོ་ཉིད་ཡོད་རྫས་སུ་ཡོད། རྫས་སུ་གྲུབ་ཟེར་བ་རེད་བ། ཐ་དད་དུ་རྣམ་པར་གཞག་པ། མེད་དོ་ཞེས་འདོད་དོ། བྱེ་བྲག་སྨྲ་བ་རྣམས་ནི་མདོ་ལས་འགོག་པའི་བདེན་པ་ནི་བདེན་བཞིའི་ཡ་གྱལ་དུ་གསུངས་པའི་ཕྱིར་རྫས་སུ་ཡོད་དེ་དཔེར་ན་ལམ་བདེན་བཞིན་ནོ། བདེན་པ་བཞིའི་ཡ་གྱལ་དུ་གསུངས་པ་ཡིན་ཙང་འགོག་པ་དེ་ག་རེ་ངོ་བོ་རྫས་སུ་གྲུབ་ཡོད་རེད། དཔེར་ན་ག་རེ་ཟེར་ན་ལམ་བདེན་དེ་རྫས་སུ་གྲུབ་པ་ནང་བཞིན་རེད་ད་འདི་སུས་གོ་ཟེར། རྫས་སུ་གྲུབ་པ་རེད་འགོག་ནི་རྫས་སུ་གྲུབ་པ་རེད་འགོག་ཞེས་ད་ལྟའི་ཕྱིར། ཡང་དེའི་ཕྱིར་རྫས་སུ་ཡོད་དེ་ལམ་གྱི་བདེན་པ་བཞིན་ནོ་ཞེས་ད་འདི་རྫས་སུ་གྲུབ་གྲུབ་ཟེར་དེ་ག་རེ་བསམ་གཏམ་གསུངས་ན་དོན་བྱེད་ནུས་པའི་རྫས་སུ་གྲུབ་པའི་སྐད་ཆ་རེད་གཞི་གྲུབ་ན་ག་རེ་ཡིན་པས་ཁྱབ་རེད། དོན་བྱེད་ནུས་པ་ཡིན་པས་ཁྱབ་དང་གཞི་གྲུབ་ན་དངོས་པོ་ཡིན་པས་ཁྱབ་ཟེར་བྱེ་བྲག་སྨྲ་བས་དེ་མ་གཏོགས་པའི་དང་ཡང་ཅིག་འདུས་བྱས་ཀྱི་རྫས་སུ་གྲུབ་པ་ང་ཚོ་རྒྱུ་དང་རྐྱེན་ལས་སྐྱེས་པའི་ཆ་ནས་ཁོ་རྫས་སུ་གྲུབ་པའི་སྐད་ཆ་དེ་མ་རེད་བྱེ་བྲག་སྨྲ་བས་ག་རེ་ཟེར་ན་དཔེར་ན་ནམ་མཁའ་ཡིན་ན་རེད་འདུས་མ་བྱས་དང་འདུས་བྱས་ག་རེ་ཡིན་ན་ཁོ་དོན་བྱེད་ནུས་པ་ཡིན་པས་ཁྱབ་རེད་རང་རང་གི་ཨ་དོན་བྱེད་ཀྱི་རེད་དཔེར་ན་ནམ་མཁའ་ཡིན་ན་ནམ་མཁའ་ཁོ་རང་གི་ཅིག་རྟོགས་པའི་ཚད་མ་དེ་སྐྱེད་པའི་དོན་བྱེད་ཀྱི་རེད་འོ་འདི་ཟེར་གྱི་འདུག་ཨ་ད་ག་ནང་བཞིན་ད་ལྟ་ནི་འགོག་པ་དེ་གཅིག་པ་རེད་རྫས་སུ་གྲུབ་ཟེར་ཡ་དེ་འདུག་དོན་ཅི་ཞིག་མེད་དོ་རེད་པ། ད་དང་ནམ་མཁའ་ལ་བྱས་ནའང་རྫས་སུ་གྲུབ་པ་ཙམ་དུ་ག་ཟེར་དེ་འགོག་པ་དེ་རྫས་སུ་གྲུབ་པ་ཙམ་དུ་མ་ཟད་ད་རྫས་ཡང་རྫས་གྲུབ་ཁྱད་པར་བ་ཅིག་ཡོད་དེ་ལམ་གྱི་བདེན་པ་བཞིན་ནོ་ཞེས་ཞེས་འདོད་དོ་ད་ཕལ་ཆེར་འདི་འདྲ་ཟེར་རེད་ད་སྡོམ་ན་འདི་ཟེར་འདུག་རེད་པ། ད་གཉིས་པ་འགོག་པ་གཉིས་པ་དེ་རེད་འགོག་པ་གཉིས་པ་དེ་ག་རེ་ཟེར་ན། སོ་སོར་བརྟགས་མིན་གྱི་འགོག་པ་དེ་རེད་བ། ཡང་ད་འདི་རྙོག་དྲ་ཚ་ཤོས་དེ་ཡོག་རེད་སོ་སོར་བརྟགས་མིན་འགོག་པ་དེ་བྱེ་བྲག་སྨྲ་བའི། སོ་སོར་བརྟགས་མིན་འགོག་པའི་ཐོབ་གཞི་ཟེར་བ། འགོག་པ་གང་ལ་ཐོབ་པའི་གཞི་དེ་དེ་ངོས་སུ་དུས་དེ་སུ་ཉོག་འགྲོ་ཡོག་རེད་གོ་ནང་ཁའི་ཆེན་པོ་ལེགས་རེད། ད་གཉིས་པ་འགོག་པ་གཉིས་པ་ག་རེ་ཟེར་ན་རྩ་བ་ག་རེ་རེད་སྐྱེ་ལ་གཏན་དུ་གེགས་བྱེད་པ་འགོག་གཞན་སོ་སོར་བརྟགས་མིན་པས་ད་འདི་ཚིག་རེ་རེར་གཅད་བྱ་རེ་རེ་ཡོག་རེད་འོ་ལེགས་གི་འདུག་བ། ཟག་བཅས་ད། ཟག་བཅས་སམ་ཟག་མེད་གང་རུང་སྟེ་ཆོས་མ་འོངས་པ་རྣམས་ལ་སྐྱེ་བ་ལ་གཏན་དུ་གེགས་བྱེད་པ་སོ་སོར་བརྟགས་འགོག་ལས་གཞན་པ་དེ་སོ་སོར། བརྟགས་པའི། བརྟགས་པ་མིན་པའི་འགོག་པ་སྟེ་འོ་དེ་རེད་ད་ཅི་གནང་འདུག་ཟེར་དང་སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ན། ཟག་བཅས་ཡིན་པས་ཁྱབ་རེད་དེ་ལ་ཡང་ཟག་བཅས་འདས་པ་ཡོད་རེད་ད་ལྟ་བ་ཡོད་རེད་མ་འོངས་པ་ཡང་ཡོད་རེད་གང་ལྟར་སོ་སོར་བརྟགས་འགོག་དེ་བས་ཀྱི་ཐོབ་པའི་ཐོབ་གཞི་དེ་ལ་ཟག་བཅས་མ་གཏོགས་ཟག་མེད་ཅིག་ལ་དམིགས་ནས་སོ་སོར་བརྟགས་འགོག་ཐོབ་ཀྱི་མ་རེད་དེ་ཡིན་ན་ཟག་མེད་ཅིག་ལ་དམིགས་ནས་དེ་འདྲའི་བརྟགས་འགོག་དེ་དང་ཟག་མེད་དེ་སྤངས་ཟེར་དགོས་ཡ་ཆགས་འགྲོ་ལ་སྤང་བྱ་མ་ཡིན་ཙང་ཁོ་ལ་དམིགས་པའི་ག་རེ་ཡོད་མ་རེད་སོ་སོར་བརྟགས་འགོག་ཡོད་མ་རེད་ཟག་མེད་ན་ད་དུང་ཟག་འགོག་ཟག་སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ན་ག་རེ་ཡིན་པས་ཁྱབ་རེད། ཟག་བཅས་ཡིན་པས་ཁྱབ་ཟེར་བ་རེད། དེའི་ཐོབ་གཞི་དེ་ལ་འདས་མ་འོངས་ཟག་བཅས་འདས་མ་འོངས་ད་ལྟ་གསུམ་ག་ཡོད་ཆོག་པ་རེད་འདུག་ཅེས། ད་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་དེ་ལ་ཟག་བཅས་ཡོད་རེད་ཟག་མེད་ཡང་ཡོད་རེད། སོ་སོའི་བཏགས་མིང་གི་འགོག་པའི་ཐོབ་ཤེས་ཡིན་ན་ག་རེ་ཡིན་པས་ཁྱབ་ཡོད་པ་མ་རེད་ཟག་བཅས་ཡིན་པས་ཁྱབ་ཡོད་པ་མ་རེད། ད་གཙོ་བོ་ག་རེ་རེད་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་དེ་ལ་མི་འདྲ་བ་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་ཅིག་དགོས་པ་རེད་ད། ཨ་ནི་འདས་པ་ལ་སོ་སོར་བརྟགས་བརྟགས་མིན་འགོག་པ་ཐོབ་ཐུབ་བོ་མ་རེད་ད་ལྟ་བ་སྐྱེ་བཞིན་པ་ལ་དེ་ལ་ག་རེ་ཐོབ་མ་རེད་ཨ་ནི་སོ་སོར་བརྟགས་མིན་འགོག་པ་ཐོབ་བོ་མ་རེད་ཁོ་ཐོབ་པའི་གཞི་དེ་ལ་ད་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་ཞེས་བྱ་ན་དེའི་སྟེང་དུ་ག་རེ་རེད་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་བོ་རེད་ཅེས་ད་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་དང་སོ་སོར་བརྟགས་འགོག་འགོག་པའི་ཐོབ་གཞི་གཉིས་མི་འདྲ་བ་འདི་ཡོད་རེད་ད་རྗེས་ལ་འོག་ལ་མུ་བཞི་རྩིས་དང་བྱ་བ་མུ་བཞི་རྩིས་དང་གསལ་འགྲོ་བོ་རེད་ད་འདི་ན་ལུང་གི་དོ་ག་གོང་ལ་ག་རེ་ཟེར་ན་སོ་སོར་བརྟགས་འགོག་འགོག་པའི་ཐོབ་གཞི་དེ་ལ་ཟག་བཅས་མ་གཏོགས་བཞག་མ་སོང་སྤང་བྱ། ཟག་བཅས་གང་ཡང་རུང་བ་ཞིག་བྲལ་བའི་ཆ་གཅིག་ལབ་སོང། ད་འདིར་ག་རེ་འདུག་ཟག་བཅས་སམ། ཟག་མེད་ཀྱང་རུང་སྟེ་ཟེར་འདིར་ད་ཁྱད་པར་དེ་རེད། རུང་སྟེ་ཆོས་མ་འོངས་པ་རྣམས་ལ་སྐྱེ་བ་གཏན་དུ་གེགས་བྱེད་པ་སོ་སོར་བརྟགས་པ་འགོག་པ་ལས་གཞན་པ་ནི་སོ་སོར་ཨ་ནི་བརྟགས་པ་མིན་པས་འགོག་པ། ད་འདིར་ཟག་བཅས་ཡོད་རེད་ཟག་མེད་ཡང་ཡོད་རེད་གཙོ་བོ་ག་རེ་དགོས་ཀྱི་རེད་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་བཞག་ཨ་ནི་དེའི་སྟེང་དུ་ག་རེ་ཐོབ་ཀྱི་རེད་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་ཀྱི་རེད། ད་མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་དུས་འོ་ན་ཡང་ཁྱེད་རང་ཚོ་ཅིག། ཐ་སྙད་གསར་པ་ཆགས་འགྲོ་གི་རེད། མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་དུས་ད་འདི་མང་འདི་ན་ཡིག་ཆུང་ནང་སླེབས་འདུག་ཁྱེད་རང་ཚོ་ཡིག་ཆུང་འདི་ག་རེ་རེད་ཀློག་དེར་བ། དཔེར་ན་འདི་འདྲ་ཞིག་རེད་ཟེར་གི་ད་མཚན་གཞི་རེད་ང་ཚོ་གཅིག་གི་ད་ག་ལ་བཞག་པས་ན། དཔེར་ན་ང་ཚོ་གཅིག་གི་ད་དཀར་འཛིན་མིག་ཤེས་དང་སེར་འཛིན་མིག་ཤེས་ལྟ་བུ། ཨ་གཅིག་གི། ཁོ་གཉིས་གཉིས་ཀ་དུས་གཅིག་ཏུ་སྐྱེ་ཆོག་ཆོག་ཡོད་པ་བྱས། གཅིག་ཡུལ་དཀར་པོ་དཀར་པོ་ལ་དམིགས་པའི་མིག་ཤེས་རེད་བ་གཅིག་ག་རེ། སེར་པོ་ལ་དམིགས་མིག་ཤེས། སྐྱེ་ཆོག་ཆོག་གང་ཞིག་ལ། དེའི་སྔ་རོལ་དུ་ད་ག་ཡིན་ཁོ་ན་གཅིག་སྔོན་ལ་སྐྱེ་གི་རེད་མ་གཏོགས་གཅིག་དུས་མཉམ་དུ་སྐྱེ་ཐུབ་ཀྱི་མ་རེད་བ། ད་དཀར་འཛིན་མིག་ཤེས་ལྟ་བུ། དང་པོ་དཀར་འཛིན་མིག་ཤེས་ལྟ་བུ་མངོན་དུ་གྱུར་སོང་ན། ཨང་དེ་འདྲའི་སེར་འཛིན་མིག་ཤེས་དེ་ག་རེ་བྱས་རེད། མ་འོངས་མི་སྐྱེ་བའི་ཆོས་ཅན་ཆགས་ཚར་རེད། ད་དེ་སྐད་ཅིག་གཉིས་པ་ནས་ནམ་ཡང་མི་སྐྱེ་བའི་ཆོས་ཅན་ཆགས་ཚར་རེད། ཁོ་རྐྱེན་མ་ཚང་བའི་མགོ་ད་གཙོ་དོན་ག་རེ་ཟེར་ན་རྐྱེན་མ་ཚང་བ་གཅིག་པོ་རེད་པ་རྐྱེན་མ་ཚང་བ་དེ་རེད་ད་འདམ་སྤེལ་གྱི་སོ་སོར་བརྟགས་འགོག་དགོས་དགོས་ཐོབ་ཕྱིར་རྐྱེན་མ་ཚང་བ་ཡོང་འདུག་གང་ལྟར་ཡང་དེ་འདྲའི་ད་དཔེར་བྱས་ན་གང་ཟག་གཅིག་གི་རྒྱུད་ལ་སེར་འཛིན་མིག་ཤེས་དང་དཀར་འཛིན་མིག་ཤེས་གཉིས་ཀ་མངོན་དུ་འགྱུར་ཆོག་ཆོག་གི་སྐབས་ཡོད་པ་བྱས་ཡུལ་ཡུལ་ཉེ་བ་ཡོད་པ་བྱས་ཨ། དེ་འདྲའི་གི་བེད་ཀྱི་རྐྱེན་ཕལ་ཆེ་བ་ཚང་དེ་གི་དེ་འདྲའི་གཉིས་ཀ་མངོན་དུ་འགྱུར་ད་འགྱུར་ཆོག་ཆོག་ཡོད་པ་གང་ཞིག་ལ་དེ་ན་ནས་ག་རེ་ཟེར་ན་གཉིས་ཀ་མངོན་དུ་འགྱུར་ཐུབ་མ་རེད་པ་ད་དཀར་འཛིན་མིག་ཤེས་ལྟ་བུ་མངོན་དུ་འགྱུར་ཡོང་དུས་གང་ལ་དེ་འདྲའི་གང་ཟག་དེའི་གི་རྒྱུད་ཀྱི་སེར་འཛིན་མིག་ཤེས་འདི་ག་རེ་བྱས་རེད་ད། དེ་ལ་དམིགས་པའི་ག་རེ་སྐྱེས་རེད་སོ་སོར་བརྟགས་མིན་གྱི་འགོག་པ་ཟེར་ཞིག་བྱུང་རེད་ད་དེ་འདྲའི་སེར་འཛིན་མིག་ཤེས་དེ། སྐད་ཅིག་གཉིས་པ་ཕན་ཆད་ལ་ནམ་ཡང་མི་སྐྱེ་བའི་ཆོས་ཅན་ཆགས་ཚར་སོང། འོ་འདུག་ཟེར་རེད། ད་འདི་དང་དེ་འདྲ་བའི་དཔེ་མང་པོ་ཡོང་གི་འདུག་འོ་ད་མ་ཁྱེད་རང་ཚོ་སྔོན་ལ་འདི་འདྲའི་ཞིག་བསགས་ཟེར་རེད་པ། དཔེར་ན། ད་དེ་འདྲའི་སེར་འཛིན་མིག་ཤེས་ལྟ་བུ་ག་རེ་ཆགས་སོང། མ་འོངས་མི་སྐྱེ་བའི་ཆོས་ཅན་ཆགས་རེད། ད་མ་འོངས། ནམ་ཡང་མི་སྐྱེ་བའི་ཆོས་ཅན་ཆགས་སོང། གང་ཟེར་ན་དཀར་འཛིན་མིག་ཤེས་སྐྱེས་པའི་སྟོབས་ཀྱིས་ཁོ་ནམ་ཡང་མི་སྐྱེ་བའི་ཆོས་ཅན་ཆགས་སོང། འོ་དེ་འདྲའི་ཞིག་ད་འདི་སེར་འཛིན་མིག་ཤེས་དེ་སེར་འཛིན་མིག་ཤེས་རེད་པ། ཨོ་དེ་བཞིན་ད་ཁོ་ལ་ནང་གི་ག་རེ་རེད་མ་འོངས་མི་སྐྱེ་བའི་ཆོས་ཅན་ཡིན་ལབ་ཞེས་རེད་མ་འོངས་མི་སྐྱེ་བའི་ཆོས་ཅན་ཡིན། ཡང་ག་རེ་ཟེར་ན་འདུས་བྱས་ཡིན་ལབ་རེད་ད། མ་འོངས་མི་སྐྱེ་བའི་ཆོས་ཅན་གྱི་འདུས་བྱས་བཞག་གི་འདུག་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་འདུས་བྱས་བཞག་པས་ན་དེ་འདྲའི་འདུས་བྱས་དེ་འདུས་བྱས་རེད་པ། འདུས་བྱས་ཡིན་དུས་གང་ལ་སྐྱེ་བའི་བདག་ཉིད་རེད་པ། སྐྱེ་བའི་བདག་ཉིད་ཡིན་དུས་གང་ལ་ད་མ་འོངས་མི་སྐྱེ་ཚིག་དེ་གནོད་གི་འདུག་ཟེར་འདི་རྩོད་པ་འགོད་གི་འདུག་ག་ཨོ་དེ་ཅི་དང་ཇི་དང་མ་ཁོ་ལ་ནང་གི་ཆེ་ཤོས་ཨོ་དེ་ཡིན་དགོས་རེད་མ་འོངས་མི་སྐྱེ་བའི་ཆོས་ཅན་བཞག་ནས་དེ་མ་འོངས་མི་སྐྱེ་ཟེར་ཡང་གཅིག་བལྟས་ནས་སྐྱེ་ཟེར་བྱེད་གི་འདུག་ག།

ད་འདུག་བ། འོ་དེ་དེ་དེ་འདྲའི་དཔེ་མང་པོ་བཞག་གི་འདུག་ཁྱེད་རང་ཚོ་དེའི་ནང་ཡིག་ཆུང་ནང་ཞིག་ལྟ་དར་བ། དེ་ཡང་དཔེར་ན་རེད་བ་ཡང་དཔེར་ན་ཟེར་ཞིག་འདུག་བ། དད་པའི་རྗེས་འབྲང་གི་ལམ། ད་དད་པའི་རྗེས་འབྲང་ཟེར་དུས་གང་ལ་འདི་རེད་བ། ཨ་གཅིག་གི། དབང་རྟུལ་འདི་རེད་བ། དད་པའི་རྗེས་འབྲང་གི་ལམ་བསམ་གཏན་ས་དྲུག་གང་རུང་ད་མཐོང་ལམ་པའི་སེམས་རྟེན་དེ་ལ་བསམ་གཏན་ས་དྲུག་བཞག་དགོས་རེད་བ། བསམ་གཏན་ས་དྲུག་གང་རུང་ལ་བརྟེན་ནས་མཐོང་ལམ་སྐྱེ་དགོས་ཡིན་ཙང། མཐོང་ལམ་སེམས་རྟེན་དེ་ལ་ས་དྲུག་ས་དྲུག་བཞག་དགོས་རེད་ད། དད་པའི་རྗེས་འབྲང་གཅིག་གི་ལམ་བསམ་གཏན་ས་དྲུག་གང་རུང་ལ་བརྟེན་པ་གཅིག་མངོན་དུ་འགྱུར་བ་ན། ལྷག་མ་ལྔ་དང་ཆོས་ཀྱི་རྗེས་འབྲང་གི་ལམ་ལ་བརྟགས་མིན་ཐོབ་པ་དཔེར་ན་དད་པའི་རྗེས་འབྲང་གང་ཟག་ཅིག་གི་རེད་བ། དད་པའི་རྗེས་འབྲང་གང་ཟག་ཅིག་གིས་ཁོ་རང་རྒྱུད་ལ་མཐོང་ལམ་སྐྱེས་ཡོང་དུས་གང་ལ་ད་མཐོང་ལམ་སེམས་རྟེན་དེ་ལ་ག་རེ་དགོས་རེད་བསམ་གཏན་ས་དྲུག་གང་རུང་ལ་བརྟེན་ནས་སྐྱེ་དགོས་རེད་བ། ད་སེམས་རྟེན་ས་དྲུག་གང་རུང་ལ་བརྟེན་ནས་སྐྱེས་ཡོང་དུས་གང་དེ་འདྲའི་དད་པའི་རྗེས་འབྲང་ཁོ་རང་གིས་མཐོང་ལམ་སྐྱེས་ཡོང་དུས་གང་ལ་དེའི་སེམས་རྟེན་དེ་ལ་བསམ་གཏན་དང་པོའི་དངོས་གཞི་ལྟ་བུ་སེམས་རྟེན་བྱས་ནས་སྐྱེས་སོང་ན།

དུ་རེད། དེ་ནང་བཞིན་དད་པའི་རྗེས་འབྲང་གི་ཨ་ཅིག་གིས་དེ་ཡང་དཀའ་ཙང། ཆོས་ཀྱི་རྗེས་འབྲང་གི་དེ་ལ་དམིགས་པའི་ཡང་ག་རེ་སྐྱེལ་རེ་བརྟགས་མིན་གྱི་འགོག་པ་ཐོབ་རེད། དེ་གསུང་གི་འདུག་བ། ས་འདི་དཔེ་གསལ་པོ་ཤེས་ཀྱི་འདུག་བ། ད་དཔེ་ཟེར་ནས་མི་འདུག་དོན་དག་རང་ཤར་ཤེས་འདྲི་བོ། ད་ངས་དཀར་འཛིན་མིག་ཤེས་དང་སེར་འཛིན་མིག་ཤེས་ལ་ཆ་ཤོང་གོ་དོན་དག་གཅིག་པང་པང་སྒྲོག་འདུག། དེ་ཡང་ཐེག་དམན་གྱི་མཐོང་ལམ་དེ་ལན་གཉིས་སྐྱེ་ཐུབ་མ་རེད་བ། ད་དཔེ་ཅིག་མཐོང་ལམ་ལྟ་བུ་སེམས་རྟེན་དེ་ལ་བསམ་གཏན་ས་དྲུག་ནང་གི་བསམ་གཏན་དང་པོའི་དངོས་གཞི་ཁྱད་པར་བར་བརྟེན་ནས་སྐྱེས་སོང་ན།

གང་ཟག་གི་ཤེས་པ་ཁོ་རང་གི་གཟུགས་ལ་ཆགས། ཆགས་ཟེར་ནས་མི་འདུག་ལྟ་གཟུགས་ལ་མིག། ཨ་ཅིག་དེ་འདྲའི་མིག་ཤེས་དེ་ཡང་གཟུགས་ལ་ཕར་ལྟ་བའི་གནས་སྐབས་སུ་དེ་འདྲའི་གང་ཟག་དེའི་རྒྱུད་ཀྱི་རྣ་བའི་ཤེས་པ་དང་ད་ག་སྣ་ཤེས་དང་ལུས་ཀྱི་ཤེས་པ་དང་སྣ་ཤེས་དང་ལྕེ་ཤེས་ལ་སོགས་པ་ཆ་ཚང་ལ་དམིགས་པའི་ག་རེ་སྐྱེ་རེད་ཟེར་ན་བརྟགས་མིན་གྱི་འགོག་པ་སྐྱེས་སོང་རེད། དེ་རེད་ད། མ་འོངས་མི་སྐྱེ་བའི་ཆོས་ཅན་བྱས་ཟེར། ཨ་ཅིག། དབང་ཤེས་གཞན་དང། ཨ་ཅིག་ཡུལ་ཅན་གཞན་དང་ཞེས་མ་འོངས་མི་སྐྱེ་བའི་ཆོས་ཅན་བྱས་ཟེར་བ་དེ་རེད། ད་བདེ་བླག་ཏུ་མི་རྟག་པ་དང་འགོག་པ་དང་སྐྱེ་བ་དང་སོ་སོར་བརྟགས་པ་སོ་སོར་བརྟགས་མིན་གྱི་འགོག་པ་ད་འདི་བཅད་བྱ་རེ་རེ་གསུངས་རེད་པ་སྐྱེ་ལ་གཏན་དུ་གེགས་བྱེད་པ་འགོག་གཞན་སོ་སོར་བརྟགས་མིན་ཟེར་དུས་ཨང་ཚིག་རེ་རེ་བཅད་བྱ་རེ་རེ་ཡོད་རེད་ད་འགོག་པ་ལྔ་ཡོང་གི་འདུག་ཨ་འགོག་པ་ལྔ་ནང་གི་ད་རེ་རེ་ག་རེ་ག་རེ་བཅད་དགོས་ཟེར་ན། དང་པོ་ག་རེ་ཟེར་ན། བརྟགས་མིན་དེ་འགོག་པ་ལྔ་ཡོད་པ་ལས། སྐྱེ་བ་ལ་གེགས་བྱེད་ཅེས་པ་ད་སྐྱེ་བ་དང་གེགས་གཉིས་ཚུར་དོམ་ཡོད་འདུག་ག་རེ་བཅད་དགོས་རེད་ཟེར་ན་མི་རྟག་པའི་འགོག་པ་དེ་བཅད་ཀྱི་རེད། བཅད་དེ། མི་རྟག་པའི་འགོག་པ་དེ་སྐྱེ་བ་ལ་གེགས་མི་བྱེད་པའི་ཕྱིར། ཨོ་དེ་རེད་ད། ད་ལྟ་དེ་སོ་སོར་བརྟགས་མིན་འགོག་པ་དེ་སྐྱེ་བ་ལ་ཡང་གེགས་བྱེད་ཀྱི་འདུག་ཨ། ཨ་ནི་འདི་སུ་རེད། མ་འོངས་མི་སྐྱེ་བ་ཅིག་འདུག་ག། བྱས་ཙང་སྐྱེ་བ་ལ་གེགས་ཞེས་པའི་ག་རེ་བཅད་ཀྱི་དེ་མི་རྟག་པའི་འགོག་པ་དེ་བསལ་གྱི་རེད་སེལ་ཏེ། མི་རྟག་པའི་འགོག་པ་ནི་ད་ལྟ་གནས་པ་ལ་གེགས་བྱེད་ཀྱི་རེད་མ་གཏོགས་སྐྱེ་བ་ལ་གེགས་བྱེད་ཀྱི་མ་རེད་བ། དེ་ནི་མི་རྟག་པའི་འགོག་པ་སེལ་ཏེ་ག་རེ། རང་དུས་སྐད་ཅིག་གཉིས་པ་ཕན་ཆད་ལ། ཨ་ཅིག་གནས་པ་འགོག་པ། ད་བྱེ་བྲག་སྨྲ་བའི་ལུགས་ལ་རང་དུས་སྐད་ཅིག་གཉིས་པ་ཟེར་ནས་མི་འདུག། རང་དུས་བྱེ་བྲག་སྨྲ་བའི་ག་རེ་སྐད་ཅིག་དང་པོ་ལ་སྐྱེ། གཉིས་པ་ལ་གནས། གསུམ་པ་ལ་འཇིག་ཟེར་ཧོ་འདུས་བྱས་གཅིག་གི་བདག་ཉིད་དེ་ལ་སྐྱེ་འཇིག་གནས་གསུམ་རིམ་པ་བཞིན་དུ་བཞག་གི་འདུག་པ། བྱེ་བྲག་སྨྲ་བ་མིན་ན་སྐྱེ་འཇིག་གནས་གསུམ་དུས་མཉམ་རེད་པ་སྐྱེ་བ་དང་གནས་པ་དང་འཇིག་པ་དུས་མཉམ་རེད་པ་འདུག་གོ་མ་བྱེད་ན་ད་རང་གྲུབ་པའི་ཇི་ལྟར་འདི་དུ་བ་དེ་རང་དུས་སྐད་ཅིག་གཉིས་པ་རང་དུས་སྐད་ཅིག་གཉིས་པ་ཟེར་ན་འདྲ་རྒྱུ་འདུག་ཇི་ལྟར་སྐད་ཅིག་དང་པོ་སྐྱེ་གཉིས་པ་གནས་ཐ་མ་འཇིག་ཟེར་ད། རང་གྲུབ་པའི་སྐད་ཅིག་གཉིས་པ་ཕན་ཆད་ལ་གནས་པ་འགོག་པ་འདི་ག་རེ་ཟེར་ན་མི་རྟག་པའི་འགོག་པ་འདུས་བྱས་ག་རེ་སྐྱེ་ན་རང་གྲུབ་པའི་སྐད་ཅིག་གཉིས་པ་ལ་བསྡད་ཀྱི་མ་རེད་པ། དཔེར་ན་སྔོན་པོ་ལྟ་བུ་ཡིན་ན་རང་དུས་སྐད་ཅིག་དང་པོའི་གནས་སུ་སྐྱེ། གཉིས་པའི་གནས་སུ་གནས་གསུམ་པའི་གནས་སུ་འཇིག་དགོས་རེད་པ། ཡིན་ན་རང་དུས་སྐད་ཅིག་གཉིས་པ་ལ་ག་རེ་འགག་འགྲོ་དགོས་རེད་པ། སྐྱེ་བའི་སྐད་ཅིག་རེད་གནས་པའི་སྐད་ཅིག་འཇིག་པའི་སྐད་ཅིག་གཉིས་ཀ་ག་རེ་རེད་དངོས་པོ་གང་རུང་ག་རེ་རེད་རང་དུས་ཆ་དེ་རེད་པ། རང་དུས་སྐད་ཅིག་གཉིས་པ་ཕན་ཆད་དངོས་པོ་ག་རེ་འགག་འགྲོ་དགོས་རེད་པ་བྱས་ན། འདུས་བྱས་མི་རྟག་པའི་འགོག་པ་ཟེར་དུས་ག་རེ་རེད། རང་རྒྱུད་སྐད་ཅིག་གཉིས་པ་ལ་གནས་པར་འགོག་པ་དེ་ལ་ག་རེ་རེད་མི་རྟག་པའི་འགོག་པ་དེ་རེད་མ་གཏོགས་མི་རྟག་པའི་ག་རེ་འགོག་མི་འདུག་སྐྱེ་བ་འགོག་མ་རེད་པ་སྐྱེ་བ་འགོག་མ་རེད་བྱས་ཙང་ད་སྐྱེ་ལ་གེགས་བྱེད་ཟེར་དུས་ལ་སྐྱེ་བ་ལ་གེགས་བྱེད་ཟེར་དུས་མི་རྟག་པའི་འགོག་པ་བསལ་རེད་ད་འདི་གསལ་པོ་ཤེས་ཀྱི་འདུག་བ་དེ་བྱས། དེ་ནས་ད་ལྟར་བ་ལ་གནས་པར་གེགས་བྱེད་ཀྱི་སྐྱེ་བ་ལ་གེགས་མི་བྱེད་པའི་ཕྱིར་ཟེར་ད་དེ་བྱས། ད་གཉིས་པ་ག་རེ་ཟེར་ན། འགོག་གཞན་ཟེར་ཚིག་དེ་རེད། འགོག་གཞན་ཞེས་པས་ག་རེ་བཅས་ཀར་སོ་སོར་བརྟགས་འགོག་སེལ་གྱི་རེད། སོ་སོར་བརྟགས་འགོག་ལས་གཞན་པའི་འགོག་པས་ནི་སོ་སོར་བརྟགས་འགོག་སེལ་ཏེ་ད་འགོག་གཞན་ཟེར་ཚིག་ཅིག་འདུག་ག་དེ་དེ་གར་བཤད་ཀྱི་རེད། སོ་སོར་བརྟགས་འགོག་དེ་ག་རེ་ཟེར་ན་སོ་སོར་བརྟགས་མིན་གྱི་འགོག་པ་ཡིན་པ་དེ་སེལ་འགྲོ་གི་རེད་དེ་བཅས། ཡ་སེལ་ལོ། གཏན་དུ་གེགས་བྱེད་པས་ནི་སྙོམས་འཇུག་གཉིས་དང་ད་སྐྱེ་ལ། གཏན་དུ་གེགས་བྱེད་ཟེར་གྱི་འདུག་ག། སྐྱེ་ལ་གཏན་དུ་གེགས་བྱེད་ཟེར་ད་སྐྱེ་བ་མ་བྱས་ཅེས་སྐྱེ་བ་དེ་ཡང་བྱས་མི་རྟག་པ་བྱས་ཟེར་གཏན་དུ་གེགས་བྱེད་ཟེར་བྱས་པ་གཏན་དུ་གེགས་བྱེད་པས་ག་རེ་བསལ་བ་རེད་ཟེར་ན་སྙོམས་འཇུག་གཉིས་ཀྱི་འགོག་པ། དང། འདུ་ཤེས་མེད་པའི་འགོག་པ། འདུས་བྱས་ནམ་མཁའ་ལ་སོགས་པ་སེལ་འགྲོ་གི་རེད། དང་པོ་གསུམ་འདི་ཟང་དང་པོ་གསུམ་ག་རེ་རེད་འདུ་ཤེས་མེད་སྙོམས་འཇུག་གཉིས་དང་འདུ་ཤེས་མེད་པའོ། ད་འདི་ཁྱད་པར་འདུག་སྙོམས་འཇུག་གཉིས་ཞོག་ཟེར་ན་འདུ་ཤེས་མེད་པའི་སྙོམས་འཇུག་དང། འགོག་པའི་སྙོམས་འཇུག་གཉིས་རེད། ད་འདུ་ཤེས་མེད་པའི་འགོག་པའི་སྙོམས་འཇུག་འདུ་ཤེས་མེད་པའི་སྙོམས་འཇུག་གཉིས་ལ་གཅིག་གཅིག་དང་གཉིས་པ་ཚོར་འདུ་རགས་པ་བཀག་པ་བཀག་ཚད་གཅིག་པོ་རེད། ད་ཡིན་ནའི་ད་གཅིག་གཅིག་ཁོ་གཉིས་སྒོམ་ཡག་གི་དམིགས་ཡུལ་འདྲ་གི་མ་རེད། དེ་བསྒོམས་པ་ལ་བརྟེན་ནས་ཐོབ་ཡག་གི་འབྲས་བུ་དེ་འདྲ་གི་མ་རེད། ཁྱེད་རང་ཁོ་གཉིས་ག་རེ་གཉིས་ཀ་གཅིག་པུ་རེད། ཚོར་འདུ་རགས་པ་བཀག་པའི་ཨ་ནི་བཀག་ཚད་གཅིག་པུ་གཅིག་རྐྱང་རེད། ད་མཛོད་གནས་གཉིས་པའི་ནང་ཡོད་རེད་བ་ཚིག་གཅིག་པུ་རེད་ཡིན་ནའི་ད་ཁོ་གཉིས་དང་པོ་སྒོམ་ཡ་དམིགས་ཡུལ་འདྲ་བ་མ་རེད་བསྒོམས་པ་ལ་བརྟེན་ནས་དེ་བས་ཅིག་བསྒོམས་པའི་འབྲས་བུ་དེ་ལས་འདྲ་གི་མ་རེད། འདུ་ཤེས་འགོག་འགོག་པའི་སྙོམས་འཇུག་སྒོམ་ཡ་དེ་ག་རེ་རེད་ཟེར་ན་ད་ཅིག་གིས་འདི་རེད་དོ་ག་ས། སྒོམ་མཁན་དེ་ཡང་ཕྱིར་མི་འོང་བ་དང་འོ་ལགས་སོ་དེ་རེད། དགྲ་བཅོམ་གཉིས་རེད། ཕྱིར་མི་འོང་བ་དེ་མ་དང། འགོག་པའི་སྙོམས་འཇུག་སྒོམ་མཁན་དེ་ཕྱིར་མི་འོང་བ་དང་དགྲ་བཅོམ་གཉིས་རེད། ད་ཕྱིར་མི་འོང་སྒོམ་པ་དེ་ག་རེ་ཕྱིར་ཟེར་ན་ད་འདི་རེད་ད་རྩ་བ་དེ་འགྲོ་གི་མི་འདུག་བ། མཛོད་གནས་གཉིས་པའི་ནང་ཡོད་རེད། དེ་བཞིན་དུ་དེ་བཞིན་དུ་ཆུ་དེ་བཞིན་འདུ་ཤེས་མེད་སྙོམས་འཇུག། འདི་ཅི། ད་ཚིག་འདི་འགྲོ་མ་སོང་འདི་ག་ན་ཁོ་གཉིས་ཁྱད་པར་ཅིག་ཡོད་རེད། ད་ང་ཚོ་འདི་མ་ལམ་འོག་གང་དང་ཡང་འགོག་པའི་སྙོམས་འཇུག་དང་འདུ་ཤེས་མེད་པའི་སྙོམས་འཇུག་གཉིས་གཅིག་པོ་རེད་ད་ག་རེ་མི་འདྲ་བ་རེད་ན་ཁ་སང་ཚོར་འདུ་རགས་པ་བཀག་པའི་བཀག་ཚད་གཅིག་པོ་རེད་ད་ཁ་སང་ད་བ་ཅིག་སྙོམས་པར་འཇུག་ཡ་དམིགས་ཡུལ་འདྲ་མ་རེད་འཇུག་པའི་ཨན་ཅིག་མཐར་འབྲས་བུ་དེ་ལས་འདྲ་གི་བ་མ་རེད་དེ་བྱས་ད་དམ་འདིར་དང་འདུ་ཤེས་མེད་པའི་སྙོམས་འཇུག་དང་འདུ་ཤེས་མེད་པ་བ་གཉིས་ལ་ཁྱད་པར་ཡོད་རེད། འདུ་ཤེས་མེད་པ་བ་སུ་དང་བ་ལ་འདུ་ཤེས་མེད་པའི་སྙོམས་འཇུག་བསྒོམས་པ་ལ་བརྟེན་ནས་ཨན་བསམ་གཏན་བཞི་པའི་གནས་ལ་ཕར་སྐྱེས་པའི་སྐྱེས་ནས་གང་ཟག་ཁོ་རང་ཨ་ནི་ཚོར་འདུ་རགས་པ་ཆ་ཚང་འགགས་པའི་སྐྱེས་སྐབས་ཅིག་ཡོད་རེད་བ་དེ་ལ་ག་རེ་རེད་འདུ་ཤེས་མེད་པ་བ་ཟེར། ཨ་ནི་འདུ་ཤེས་མེད་པ་བ་འདི་ག་རེའི་སྟོབས་ཀྱིས་སྐྱེས་ཀྱི་རེད་ཟེར་ན། འདུ་ཤེས་མེད་པའི་སྙོམས་འཇུག་བསྒོམས་པའི་སྟོབས་ཀྱིས་དེ་ལ་སྐྱེ་དགོས་བ་རེད་འདུ་ཤེས་མེད་པའི་སྙོམས་འཇུག་དེ་ག་རེ་རྒྱུ་རེད། འདུ་ཤེས་མེད་པ་བར་སྐྱེ་ཡ་རྒྱུ་རེད། འོ་འདུག་ཟེར་ཚེ་ནམ་རྒྱུན་ང་ཚོས་སྙོམས་འཇུག་ཐར་ལམ་དང་སྙོམས་འཇུག་ཐར་ལམ་དང་འདུ་ཤེས་མེད་པ་བ་དེ་འདུ་ཤེས་མེད་པའི་གནས་དེ་ཐར་པར་འཁྲུལ་ནས་ཨ་ནི་གང་ཟག་ཅིག་ཟེར་ཡ་བྱེད་བ་འོ་འདུག་སུ་རེད། ད་འདིའི་གནས་དེ་ཡང་འདུ་ཤེས་མེད་པའི་གནས་དེ་ག་པར་བཞག་རེད་བསམ་གཏན་གསུམ་པའི་ད་ཅིག་ག་རེ།

དེ་གསུམ་ག་རེ་ཟེར་ན་རེ་ཞིག་སྐྱེ་བ་ལ་གེགས་ཙམ་རེད་མ་གཏོགས་གཏན་དུ་གེགས་བྱེད་ཀྱི་མ་རེད་ད་ཡིན་དུས་སྙོམས་འཇུག་གཉིས་པོ་དེ་ཚོར་འདུ་རགས་པ་རེ་ཞིག་སྐྱེ་བ་ལ་གེགས་བྱེད་ཀྱི་རེད་པ། འདུ་ཤེས་མེད་པ་བ་དེ་ཡང་བསམ་གཏན་བཞི་པར་ཁོ་རང་འདུ་ཤེས་མེད་པའི་གནས་དེ་ལ་སྐྱེས་པའི་སྐབས་དེ་ལའང་ཚོར་འདུ་རགས་པ་ལ་སོགས་པ་དེ་དག་སྐྱེ་བའི་གེགས་བྱེད་ཀྱི་རེད་མ་གཏོགས་གཏན་དུ་ཚོར་འདུ་རགས་པ་མི་སྐྱེ་བ་བྱེད་ཀྱི་མ་རེད་པ་སླར་ཡང་ག་རེ་ཟེར་ན་གནས་གཞན་དེ་ཞིག་ལ་སྐྱེ་གི་རེད་བ་སྐྱེ་བ་དེའི་སེམས་ཚོར་འདུ་རགས་པ་མངོན་དུ་འགྱུར་གྱི་རེད་བ་ཟེར་འདི་རེད་ད་རེ་ཞིག་སྐྱེ་བ་ལ་གེགས་བྱེད་པ་ཙམ་ཡིན་པའི་ཕྱིར་དང། ཡང་དེའི་རྗེས་ད་ནམ་རྒྱུན་ང་ལྷ་ཚེ་རིང་པོ་ཟེར་དེ་འདུ་ཤེས་མེད་པ་བ་ལ་བཞག་གི་འདུག་བ། ལྷ་ཚེ་རིང་པོ་སྤྱི་དང་ལྷ་ཚེ་རིང་པོ་གནས་དེ་ཁ་ཅིག་གཟུགས་མེད་བཞག་གི་རེད་ཁ་ཅིག་ག་ས་གཟུགས་ཁམས་བཞག་ཕལ་ཆེ་བ་དེ་གཟུགས་ཁམས་ཀྱི་ད་ནམ་འདུ་ཤེས་མེད་པ་བ་ས་བཞག་གི་ཡོད་རེད་ལྷ་ཚེ་རིང་པོ་ལྷ་ཚེ་རིང་པོ་ཟེར་ཅིང་ང་ནམ་རྒྱུན་ང་ཚོའི་མི་ཁོམ་པའི་གནས་བརྒྱད་ནང་ག་རེ། མི་མ་ཡིན་པའི་མི་ལྷ་ཚེ་རིང་པོ་ལྷ་ཚེ་རིང་པོ་གནས་དེ་འདུ་ཤེས་མེད་པ་བ་ཁོ་རང་འདུ་ཤེས་མེད་པའི་གནས་ལ་སྐྱེས་དེ་ཁེངས། གང་ཟག་གང་རུང་འདུ་ཤེས་མེད་པ་བ་ཆ་དེ་བཞག། ཡང་དེ་བཞིན་ད། འདུས་བྱས་ནི་སྐྱེ་བ་ལ་གནས་པའི་ཕྱིར་ད་འདུས་བྱས་འགོག་སྟེ་འདུས་བྱས་འདི་ཁོ་སྐྱེ་བ་ལ་གནས་པའི་སྐྱེ་བ་དང་བཅས་པའི་ཕྱིར། ནམ་མཁའ་ནི་ག་རེ་ཟེར་ན་གེགས་མི་བྱེད་པ་ནི་སྔར་བཤད་ཚར་བ་བྱས་ཙང་ད། སྐྱེ་ལ་གཏན་དུ་གེགས་བྱེད་ཞེས་པས་བསལ་བྱས་འདུག་སུ་རེད་སོགས་སྙོམས་འཇུག་གཉིས་དང་ཨ་འདུ་ཤེས་མེད་པ་བ་དེ་བསལ་འདུག་རེད་འདུས་བྱས་ད་སྐྱེ་ལ་གཏན་དུ་གེགས་བྱེད་པ་འགོག་གཞན་སོ་སོར་བརྟགས་མིན་པས་ཟེར་འདུག་བ་བཅད་བྱ་རེ་རེ་འདུག་བ་ད་འགོག་པ་ལྷག་མ་བཞི་ག་ཨ་ཅིག་ཚིག་རེ་རེ་བཅད་བྱ་རེ་རེ་འདུག་བ། སྐྱེ་ལ་གཏན་སྐྱེ་ལ་གེགས་བྱེད་ཞེས་པས་མི་རྟག་པ་འགོག་པ་བསལ། ཨ་ནི་ག་རེ་ཟེར་ན་གཏན་དུ་གེགས་བྱེད་ཞེས་པས་སྙོམས་འཇུག་གཉིས་ཀྱི་འགོག་པ་དེ་བསལ། འགོག་གཞན་སོ་སོར་ག་རེ་ཟེར་རེད། འོ་ལགས་སོ། སོ་སོར་བརྟགས་འགོག་དེ་བསལ། སོ་སོ་དབང་རྟག། ད་དེ་མ་ཡིན་པའི་རྟག་འགོག་པ་དེ་ལ་སོ་སོར་བརྟགས་མིན་འགོག་པ་ཁོ་ནར་འགྲོ་ས་མ་གཏོགས་ཡོད་མ་རེད་བ། ཡ་དེ་བྱས། ད་དེ་ལ་དཔེར་བརྗོད་པ་ནི་ད་དེའི་ག་རེ་ཟེར་ན་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ད་དཔེ་ཞིག་བསྟན་བྱེད་གི་འདུག་ག་དེ་ལ་དཔེར་བརྗོད་པ་ནི། མིག་ཤེས་དང་ཡིད། གཟུགས་སྔོན་པོ་ལ་གཡེང་བའི་ཚེ། དེ་འདུག་ག། མིག་ཤེས་དེ། ཅིག་ག་རེ་ཟེར་ན་གཟུགས་ལ་དམིགས། གཟུགས་ལ་དམིགས། དེ་འདྲའི་གང་ཟག་རྒྱུད་ཀྱི་ཡིད་ཀྱི་ཤེས་པ་དེ། གཟུགས་ལ་དམིགས་པ་ན་མིག་ཤེས་དེ་སྔོན་པོ་ལ་དམིགས། དེ་འདྲའི་གང་ཟག་རྒྱུད་ཀྱི་ཡིད་དེ་ཡང་སྔོན་པོ་ལ་ཆགས། དེ་འདྲའི་ཆགས་པ་དང་གཡེང་བའི་ཚེ། ཨ་ནི་སྔོན་པོ་དེ་ལས་ཡུལ་གཞན་སེར་པོ་སོགས་དང། ཨ་ནི་ད་རྣ་ཤེས་སྒྲ་ལ་སོགས་པའི་དམིགས་པའི་དབང་ཤེས། དབང་པོའི་ཤེས་པ། མི་སྐྱེ་བ་ལ་མི་སྐྱེ་བ་བཞིན་ད་དེ་མི་སྐྱེ་བའི་ཆོས་ཅན་བྱས་སོ་སྟེ་དེ་ལྟ། གོ་ཟན་ད། གང་དཔེ་དེ་དག་གང་ཡོང་དུ་འང། དབང་པོའི་ཤེས་པ་མི་སྐྱེ་བ་ལ་བཞིན་ནོ་ཟེར་ད་མི་སྐྱེ་བ་བཞིན་ནོ་ཟེར་ནོ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་དེ་དེ་འདྲའི་བཞག་དགོས་རེད་ད་མདོ་དོན་ག་རེ་བཞག་དགོས་རེད་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་དེ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་ཆོས་བཞག་དགོས་ལགས་སོ། མ་འོངས་མི་སྐྱེ་བའི་ཆོས་ཅན་ཆོས་ཟེར་འདི་འདྲ་ཅིག་རེད་ད། མ་འོངས་མི་སྐྱེ་བ་བཞིན་ནོ་ཞེས་བྱ་བ་ཤེས་པར་བྱའོ། ཡང་དེ་ཚོ་བྱེད། ད་འདིར་འགྲེལ་པར་མུ་བཞི་གསུངས་པ་ནི་སོ་སོར་བརྟགས་འགོག་ཐོབ་པ་ད་འདིར་འགྲེལ་པར་མུ་བཞི་གསུངས་ཡང་ཆོག་ད་མུ་བཞི་དེ་ག་རེ་ཟེར་ན་སོ་སོར་བརྟགས་འགོག་གི་ཐོབ་གཞི་སོ་སོར་བརྟགས་འགོག་ཁོ་ནའི་ཐོབ་གཞི་ཡིན་ལ། སོ་སོར་བརྟགས་མིན་གྱི་ཐོབ་གཞི་མ་ཡིན་པ་གཅིག། སོ་སོར་བརྟགས་མིན་ཁོ་ནའི་ཐོབ་གཞི་ཡིན་ལ་བརྟགས་འགོག་གི་ཐོབ་གཞི་མ་ཡིན་པ། གཉིས་ཀའི་ཐོབ་གཞི་ཡིན་པ། གཉིས་ཀའི་ཐོབ་གཞི་མ་ཡིན་པ། མུ་བཞི་བརྩིས་ན་ཆོག་རེད་ད་འདི་ལ་མུ་བཞི་བརྩི་བ།

ད་དེ་འདྲ་ཞིག་རེད་ད་ཁྱེད་རང་ཚོ་ད་ནི་ཚིག་ནང་ཡོད་དུ་ཡིད་ལས་ལེགས་རེད་བ། དཔེར་ན། སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ལ། བརྟགས་མིན་གྱི་ཐོབ་གཞི་མ་ཡིན་པ་ག་རེ་ཟེར་ན། མ་འོངས་མི་སྐྱེ་བའི་ག་ཟ་མ་རེད། སྐྱེས་ཟིན་པས། སྐྱེས་ཟིན་པའི་ནི་ཟག་བཅས་ཀྱི་ཆོས། སྐྱེས་ཟིན་པའི་ཟག་བཅས་ཀྱི་ཆོས་ནི་ཡང་ན་ད་ལྟ་སྐྱེ་བཞིན་པའི་ཟག་བཅས་ཀྱི་ཆོས་དེ་འདྲའི་ངོ་བོ་རེད་བ། དཔེར་ན་སྐྱེས་ཟིན་པ་དང་ད་ལྟ་སྐྱེ་བཞིན་པའི་ཟག་བཅས་ཀྱི་ཆོས་དེ་ཚོ་ག་རེ་རེད་ཟེར་ན། སོ་སོར་བརྟགས་འགོག་ཁོ་ནའི་ཐོབ་གཞི་རེད་བརྟགས་མིན་གྱི་ཐོབ་གཞི་མ་རེད་ཟེར་བ། སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ཏེ་ཁོ་ག་རེ་ཡིན་པའི་ཕྱིར་ཟག་བཅས་ཡིན་པའི་ཕྱིར། ཁོ་ཟག་བཅས་ཡིན་ཙང་ཁོ་སྤངས་པས་སོ་སོར་བརྟགས་འགོག་ཅིག་ཡོད་ཆོག་གི་རེད་བ། ད་ཡོད་ཆོག་ཟེར་ཡོད་པས་ཁྱབ་རེད་པ་ད་བྱས་ཙང་དེ་འདྲའི་སྐྱེས་ཟིན་པ་དང་ད་ལྟ་སྐྱེ་བཞིན་པའི་ཟག་བཅས་ཀྱི་ཆོས་དེ་དག་ག་རེ་ཟེར་ན་སོ་སོར་བརྟགས་འགོག་ཁོ་ནའི་ཐོབ་གཞི་རེད་སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ཏེ། ཇི་ལྟར་སོ་སོར་བརྟགས་འགོག་ཐོབ་གཞི་ཡིན་ཏེ་ཁོ་ཟག་བཅས་ཡིན་པའི་ཕྱིར་བྱས་ད་དེ་སོ་སོར་བརྟགས་མིན་གྱི་ཐོབ་གཞི་མ་ཡིན་ཏེ། སྐྱེས་ཟིན་པའམ་ཡང་ན་སྐྱེ་བཞིན་པ་ཡིན་པའི་ཕྱིར་ཁྱབ་སྟེ་སོ་སོར་བརྟགས་མིན་གྱི་ཐོབ་གཞི་ལ་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་ཤིག་དགོས་པའི་ཕྱིར་བྱས་དེ་རེད། གོ་སོང། འདུག་ཅེ། ད་འདི་ག་རེ་ཆགས་སོང། སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ལ་སོ་སོར་བརྟགས་མིན་གྱི་ཐོབ་གཞི་མ་ཡིན་པ། ད་བརྟགས་མིན་གྱི་ཐོབ་གཞི་ཡིན་ལ་བརྟགས་འགོག་གི་ཐོབ་གཞི་མ་ཡིན་པ་ག་རེ་བཞག་པ་ཟེར་ན། ཟག་མེད་མ་འོངས་མི་སྐྱེ་བའི་ཆོས་ཅན་དེ་ཆོས་ཅན་གཟུགས་རེད། ཟག་མེད་དཔེ་གཅིག་གཉིས་སྐྱེ་ཆོས་ཅན་གང་ཞིག་ལ་གཅིག་རྐྱེན་མ་ཐོབ་པས་གཅིག་སྐྱེ་བའི་སྟོབས་ཀྱིས་གཅིག་མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་བ། དེ་འདྲའི་མ་འོངས་མི་སྐྱེ་བའི་ཆོས་ཅན་དུ་གྱུར་གར་ཆོས་ཅན་ཟག་མེད་དེ་ཆོས་ཅན་ཟེར་ན། དེ་འདྲའི་ཟག་མེད་དེ་ག་རེ་ཟེར་ན།

ད་གཉིས་ཀའི་ཐོབ་གཞི་དེ་ལ་ག་རེ་བཞག། ད་འདི་ལ་ཁྱེད་རང་ཚོ་རིག་པ་བཏང་དང། གཉིས་ཀའི་ཐོབ་གཞི་དེ་ལ། ད་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་ཀའི་ཐོབ་གཞི་ཡིན་མཁན་འདི་ལ། ད་མ་འོངས་མི་ཡིན་པའི་མི་སྐྱེ་བའི་ཆོས་ཅན་གྱི་ཟག་བཅས་ཆོས་ཅན་ཟག་བཅས་ད་མ་འོངས་མི་སྐྱེ་བའི་ཆོས་ཅན་དུ་གྱུར་ཟག་བཅས་ཀྱི་ཆོས་ག་རེ་ན་བྱ་ཞེས་དྲིས། ད་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཟག་བཅས་ཆོས་དེ་དག་ག་རེ་ཟེར་ན་སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ཏེ།

ཁོ་ལ་དམིགས་ནས་ཐོབ་པའི་སོ་སོར་བརྟགས་འགོག་མེད་དེ་སོ་སོར་བརྟགས་འགོག་ཐོབ་གཞི་མ་ཡིན་ཏེ། ཁོ་ལ་དམིགས་ནས་སོ་སོར་བརྟགས་འགོག་ཐོབ་པ་མེད་པའི་ཕྱིར་ཏེ་ཁོ་སྤང་བྱ་མ་ཡིན་པའི་ཕྱིར། ཟག་མེད་ཡིན་པའི་ཕྱིར། ཁོ་ལ་དམིགས་ནས་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་མེད་དེ། ཁོ་མ་འོངས་མི་སྐྱེ་བའི་ཆོས་ཅན་མ་ཡིན་པ་དེ་སྐྱེས་ཟིན་པའམ་དང་ཡང་ན་སྐྱེ་བཞིན་པ་ཡིན་པའི་ཕྱིར། གོ། ད་འདི་མུ་བཞི་རྩི་སྟངས། དེ་ཚོ་ལས་སླ་ཞིག་རེད། ད་ཡང་འདུ་བྱ་རེད། སོ་སོར་བརྟགས་འགོག་གི་ཐོབ་གཞི་དང་བརྟགས་མིན་གྱི་ཐོབ་གཞི་གཉིས་ལ་མུ་དུ་ཟེར་ནས་ད་དེའི་ནང་ནས་སོ་སོར་བརྟགས་འགོག་སྔོན་ལ་ཐོབ་ལ། བརྟགས་མིན་ཕྱིས་སུ་ཐོབ། བརྟགས་མིན་སྔོན་ལ་ཐོབ་ལ་བརྟགས་འགོག་ཕྱིས་སུ་ཐོབ་ཡང་གཉིས་ཀ་དུས་མཉམ་དུ་ཐོབ་པ་སྲིད་ད་འདི་མུ་རང་བརྩི་གི་མ་རེད། དེ་ལ་ཡང་གསུམ་བརྩི་སྟངས་ཤིག་ཡོད་རེད་ད་དོགས་སུ་བརྩིས། དོགས་པ་ཆེ་ཟིན་རེད་སྔོན་ལ་ང་ཚོ་བརྩི་སྟངས་དེ་མ་བརྩི་ཞེ་འགྲིག་འདུག་བ། ཡ། ད་མར་ཀློག་ཞེ་ན་ཁྱེད་རང་ཚོ་བློ་ལ་ཆགས་ཚར་རེད་འདིར་འགྲེལ་པར། མུ་བཞི་གསུངས་པ་ནས་སོ་སོར་བརྟགས་འགོག་ཁོ་ན་ཐོབ་པར་བྱ་བ་ནི་དགག་བྱའི་ཆོས་ཤིག་དེ་ད་མུ་བཞི་བརྩིས་འདུག་བ་མུ་བཞི་དེ་ད་ནི་བརྩི་སྟངས་འདུག་མུ་བཞི་ཁོ་རང་བརྩི་ཡག་འདུག་ཅེས་ད་མཚན་གཞི་རེ་རེ་ངོས་བཟུང་འདུག་བ། སོ་སོར་བརྟགས་འགོག་ཁོ་ན་ཐོབ་པར་བྱ་བའི་དགག་བྱའི་ཆོས་ཤིག་ནི་ག་རེ་ཟེར་ན་ཟག་བཅས་འདས་པ་དང་ད་ལྟ་བར་བྱུང་བ་དང་མ་འོངས་པར་འབྱུང་བར་འགྱུར་བ་རྣམས་ལྟ་བུ་སྟེ། ད་དེ་རེད། ཟག་བཅས་སྔར་འདས་ཟིན་པ་ཡང་ན་ད་ལྟ་འབྱུང་བཞིན་པ། བྱུང་དང་འབྱུང་བཞིན་པ་མ་འོངས་པར་འབྱུང་འགྱུར་གྱི་ཟག་བཅས་ཡོད་པ། དེ་ནས་ཟག་བཅས་དེ་དག་ག་རེ་ཟེར་ན་སོ་སོར་བརྟགས་འགོག་ཁོ་ནའི་ཐོབ་གཞི་རེད། ཡིན་པའི་རྒྱུ་མཚན་གང་དེ་དག་ཟག་བཅས་ཡིན་པས་གཉེན་པོའི་སྟོབས་ཀྱིས་དགག་བྱ་ཡིན་པས་སོ་སོར་བརྟགས་འགོག་ནི་ཐོབ་པར་རུང་ལ། བརྟགས་འགོག་ཐོབ་གཞི་རེད། ད་དེ་བརྟགས་མིན་ཐོབ་གཞི་མ་ཡིན་པའི་རྒྱུ་མཚན་གང་གསུངས་འདུག་བརྟགས་མིན་ནི་ཐོབ་པར་མི་ནུས་ཏེ་ག་རེ་ཡིན་པའི་ཕྱིར་དེ་དག་ག་རེ་ཡིན་པའི་ཕྱིར་སྐྱེ་བའི་ཆོས་ཅན་ཡིན་པའི་ཕྱིར་སྐྱེས་ཟིན་པ་དེ་སྐྱེ་བའི་ཆོས་ཅན་རེད་སྐྱེ་བཞིན་པ་དེ་སྐྱེ་བའི་ཆོས་ཅན་མ་འོངས་པ་སྐྱེ་འགྱུར་དེའང་སྐྱེ་བའི་ཆོས་ཅན་རེད། འོག་ཏུ་བཤད། བརྟགས་མིན་ནི་ཐོབ་པར་མི་ནུས་ཏེ་དེ་ག་རེ་ཡིན་པའི་ཕྱིར། མི་ནུས་ཏེ་སྐྱེ་བའི་ཆོས་ཅན་ཡིན་པའི་ཕྱིར་ཞེས་དེའི་ཕྱིར། ད་གཉིས་པ་སོ་སོར་བརྟགས་མིན་གྱི་ཐོབ་གཞི་ཡིན་ལ་བརྟགས་འགོག་གི་ཐོབ་གཞི་མ་ཡིན་པ། སོ་སོར་བརྟགས་མིན་གྱི་འགོག་པ་ཁོ་ན་ཐོབ་པར་བྱ། ཐོབ་པའི་དགག་བྱ་ནི་ག་རེ་ཟེར་ན་ཟག་མེད་ཡིད་མི་སྐྱེ་བའི་ཆོས་ཅན། ད་ཟག་མེད་ཡིད་མི་སྐྱེ་བའི་ཟག་མེད་ཟག་མེད་མ་འོངས་མི་སྐྱེ་བའི་ཆོས་ཅན་དེ་རེད་པ། དེ་འདྲའི་ཆོས་ཅན་དེ་ག་རེ་ཟེར་ན་ཟག་མེད་ཡིན་པའི་རྒྱུ་མཚན་ལ་བརྟེན་ནས་གཉེན་པོའི་སྟོབས་ཀྱིས་དགག་བྱ་མ་རེད། གཉེན་པོའི་སྟོབས་ཀྱིས་དགག་བྱ་མ་ཡིན་ཚེ་ཁོ་ལ་དམིགས་པའི་ག་རེ་ཡོད་མ་རེད་སོ་སོར་བརྟགས་འགོག་ཐོབ་པ་ཡོད་མ་རེད་ཅེས། ད་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་ཡོད་པའི་རྒྱུ་མཚན་ག་རེ་རྐྱེན་མ་ཚང་བས་གཏན་དུ་མི་སྐྱེ་བའི་ཕྱིར་ད་འདི་རེད། གོ་སོང་ད་འདི་ག་རེ་ཆགས་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་ཡིན་ལ་བརྟགས་འགོག་ཐོབ་གཞི་མ་ཡིན་པ་འདི་ག་རེ་ཟེར་ན། ཟག་མེད་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཟག་མེད་དེ་ཆོས་ཅན་མ་འོངས་མི་སྐྱེ་བའི་ཆོས་ཅན་ག་རེ་ཆོས་ཅན། ཟག་མེད་དེ་ཆོས་ཅན། འོ་དུ་བྱེད། ཡ། ད་གཉིས་ཀ་ཡིན་པ་འདི་ཟག་བཅས་ག་རེ་ཟེར་ན། མ་འོངས་མི་སྐྱེ་བའི་ཆོས་ཅན་ཟག་བཅས་ཡིད་མི་སྐྱེ་བའི་ཆོས་ཅན་འདི་ག་རེ་རེད། ཨང་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་གཉིས་ཀ་རེད་ད། དེའི་སྐབས་ལས་ལ་བར་བ་ཟག་བཅས་ཡིན་པའི་ཆ་ནས་ཁོ་ལ་དམིགས་པའི་སོ་སོར་བརྟགས་འགོག་གི་ཐོབ་གཞི་ཐོབ་པ་ཡོད་རེད། ཟག་མེད་མ་འོངས་མི་སྐྱེ་བའི་ཡིན་པའི་ཆ་ནས་ག་རེ་རེད་ཁོ་ལ་དམིགས་ནས་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་པ་ཡོད་རེད་དེ་བཅས་ད་གཉིས་ཀ་མ་ཡིན་པ་ནི་ལས་ལ་བར་བ་ཟག་མེད་སྐྱེས་ཟིན་པ་དང་སྐྱེ་བཞིན་པ་དུ་བྱ་ཞིང་འདི་དུ་བ་གཉིས་ཀ་མ་ཡིན་པ་ནི་ག་རེ་རེད། འདུས་མ་བྱས་ཟག་མེད་ཞག་བཞི་ན་འདྲེ། འདུས་མ་བྱས་ཟག་མེད་ལ་གནོད་པས་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་ཀའི་ཐོབ་གཞི་ཡོད་པ་མེད་དེ། སོ་སོར་བརྟགས་འགོག་དང་བརྟགས་མིན་གྱི་ཐོབ་གཞི་ནི་ག་རེ་ཡིན་པས་ཁྱབ་རེ་འདུས་བྱས་ཡིན་པས་ཁྱབ་ལ། ཟག་མེད་ཨང་ཅིག། ག་རེ་ཟེར་ན། འདུས་མ་བྱས་ཟག་མེད་དེ་ལ་མེད་པར་བྱས་གཉིས་ཀའི་ཐོབ་གཞི་མ་ཡིན་ད་ག་ནང་བཞིན་འདུས་བྱས་ཡིན་པའི་དབང་དུ་བྱས་ནས་འདུས་བྱས་ཟག་མེད་སྐྱེས་ཟིན་པ་དེ་ཚོ་ལ་ག་རེ་ཡོད་མ་རེད་ཡང་ག་རེ། འོ་ལགས་སོ་སོ་སོར་བརྟགས་མིན་ཨ་ནི་དང་བརྟགས་འགོག་གཉིས་ཀ་ཐོབ་པ་ཡོད་པ་མ་རེད་འདུས་བྱས་སྐྱེ་བའི་ཆོས་ཅན།

ལུགས་བཞི་ཆགས་སོང་ད་མཛོད་རང་ལུགས་དང་སློབ་དཔོན་རང་ལུགས་ཡང་ལོགས་སུ་བྱེད་ཀྱི་འདུག་བ། འདུས་མ་བྱས་ལ་འགོག་པ་གཉིས་མི་སྲིད་དེ་དེ་ལ་སྐྱེ་བ་མི་སྲིད་པས་སོ། ཡང་དེ་རེད། འདུས་མ་བྱས་འགོག་པ་སྲིད་དོ་ལ། ཅིག་འདུས་མ། འགའ་ཞིག་བ། འདུས་མ་བྱས་ལ་དམིགས་ནས་ག་རེ་སྐྱེ་བ་ཡོད་མ་རེད། ཨང་ཅིག། འགོག་པ་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་སྐྱེ་བ་ཡོད་མ་རེད་དེ། སོ་སོར་བརྟགས་འགོག་དང་བརྟགས་མིན་གྱི་ཐོབ་གཞི་ནི་ག་རེ་ཡིན་པས་ཁྱབ་པའི་ཕྱིར། འདུས་བྱས་ཡིན་པས་ཁྱབ་པའི་ཕྱིར། ད་གཉིས་པ་ནི་ཟག་མེད་དང་ཟག་བཅས་མི་སྐྱེ་བའི་ཆོས་ཅན་དེ་དག་གཏན་ནས་ཀྱང་སྐྱེ་བ་མ་ཡིན་ནམ་འདུས་བྱས་མ་ཡིན་པ་ད་འདི་གཉིས་ལ་དོགས་པ་འགོད་ཡག་འདི་རེད་དཱ་ད་ཟག་མེད་རེད་ད་ག་ནང་བཞིན་འོ་ལགས་ཟག་བཅས་མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་བཞག་གི་འདུག་བ་ཇི་ལྟར་མ་ཡིན་གོ་རུང་གི་ད་མ་འོངས་མི་སྐྱེ་བའི་ཆོས་ཅན་དེ་གཏན་དུ་མི་སྐྱེ་བ་རེད་ག་རེ་རེད། ད་གལ་སྲིད་མི་སྐྱེ་ཟེར་ན་ཁོ། རྒྱུ་རྐྱེན་ལས་མ་སྐྱེས་ཟེར་བ་དེ་ནི་འདུས་བྱས་མ་ཡིན་པ་ཆགས་འགྲོ་གི་འདུག་དེ་རེད་དཱ། ཟག་མེད་དང་ཟག་བཅས་མི་སྐྱེ་བའི་ཆོས་ཅན་དེ་དག་གཏན་ནས་ཡང་སྐྱེ་བ་མ་ཡིན་ནམ། གཏན་ནས་སྐྱེ་བ་མ་ཡིན་ན་ནི་ག་རེ་ཆགས་འགྲོ་གི་འདུག་འདུས་བྱས་མ་ཡིན་པ་ཆགས་འགྲོ་གི་འདུག་བ། འདུས་བྱས་མ་ཡིན་པར་འགྱུར་ཏེ། རྒྱུ་རྐྱེན་གྱིས་བྱར་མེད་པའི་ཕྱིར་རོ། དེ་ལྟ་ན་ཡང་ད་ཅི་ར་མོའི་ལན་ཅིག་རྒྱག་ན་རྒྱག་གི་རེད་ཡིན་ནའི་ད་ཅིག་ལན་བསྟན་ནའི་ད་ད་ཡོང་གི་མི་འདུག་དེ་ལྟ་ན་ཡང་དེ་དག་ནི་དེ་དག་གི་དགག་བྱ་མ་ཡིན་པར་འགྱུར་ཏེ། གལ་ཏེ། ཨ་ནི་ག་རེ་ཟེར་ན། འོ་ལགས་སོ། ཟག་མེད་མ་འོངས་མི་སྐྱེ་བའི་ཆོས་ཅན་རེད་ཟག་བཅས་མ་འོངས་མི་སྐྱེ་བའི་ཆོས་ཅན་དེ་དག་གཏན་དུ་མ་སྐྱེས་ཟེར་ན་ནི་འདུས་བྱས་མ་ཡིན་པ་ཆགས་འགྲོ་གི་འདུག་འདུས་བྱས་མ་ཡིན་ན་ནི་ག་རེ་ཆགས་འགྲོ་ག་རེ་ཆགས་འགྲོ་འདུས་བྱས་མ་ཡིན་ན་ནི་དེ་དག་དགག་བྱ་མ་ཡིན་པ་ཆགས་འགྲོ་ད་འདུས་བྱས་མ་ཡིན་ན་དེ་དག་ཆོས་ཅན་ག་རེ་མ་ཡིན་པར་ཐལ་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་མ་ཡིན་པར་ཐལ་ག་རེ་མ་ཡིན་པའི་ཕྱིར་འདུས་བྱས་མ་ཡིན་པའི་ཕྱིར་དེ་ལ་འོ་འདུག་དེ་དེ་ལྟ་ན་ཡང་དེ་དག་གི་ག་རེ་ཟེར་ན་དགག་བྱ་མ་ཡིན་པར་འགྱུར་ཏེ། སོ་སོར་བརྟགས་འགོག་གི་དགག་བྱ་མ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར་ཁོ་འདུས་བྱས་མ་ཡིན་པའི་ཕྱིར། འདུས་མ་བྱས་ཡིན་པའི་ཕྱིར་ཟེར་ཡ། དེ་དག་གི་དགག་བྱ་མ་ཡིན་པར་འགྱུར་ཏེ། འགོག་པ་གཉིས་ཀྱི་དགག་བྱ་ནི་ག་རེ་ཡིན་པའི་ཕྱིར། འདུས་བྱས་ཡིན་པའི་ཕྱིར་གསུངས་འདུག་བ་དེ་བཞིན། ཅི་སྟེ་ཟག་བཅས་ཟག་མེད་ལྟར་འདོད་ན་ནམ་མཁའི་ལས་ཀྱི་དུ་བ་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་གཞན་ཡང་འདུག་ག་ལ་དེ་མ་འོངས་གཏན་དུ་མི་སྐྱེ་བ་རེད་བ། གཏན་དུ་མི་སྐྱེ་ཟེར་ན་དེ་མི་སྐྱེ་བ་ཡིན་པར་ཐལ། དེ་མི་སྐྱེ་བ་མ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར། སྐྱེ་བ་ཡིན་པའི་ཕྱིར་སྐྱེ་བ་ཡིན་པར་ཐལ་འདུས་བྱས་ཡིན་པའི་ཕྱིར། དཔེར་ན་ད། མ་འོངས་མི་སྐྱེ་དཔེར་ན། དཀར་འཛིན་དང་ནི་ང་ཚོ་མ་འོངས་མི་སྐྱེ་བའི་གར་ཤ་སོང་དཀར་འཛིན་མིག་ཤེས་ལྟ་བུ་ཤ་མེད་ན་ཁོ་སྐྱེ་བ་རེད་ག་རེ་ཡོད་ཟེར་ན་ཁོ་མིག་ཤེས་རེད་བ། འོ་དེ་ལྟ། ད་ནམ་རྒྱུན་འདི་རྟགས་གསལ་མང་པོ་བཏང་མ་འོངས་མི་སྐྱེ་བའི་ཆོས་ཅན་སྔོ་འཛིན་མིག་ཤེས་ཡོད་མེད། མ་འོངས་མི་སྐྱེ་བའི་ཆོས་ཅན་སྔོ་འཛིན་མིག་ཤེས་ཡོད་ན་དེ་སྔོ་འཛིན་མིག་ཤེས་རེད་མ་རེད་སྔོ་འཛིན་མིག་ཤེས་ཡིན་ན་ཤེས་པ་ཆགས་སོང། ད་དངོས་པོ་ཆགས་སོང། ག་རེ་ཟེར་འདུས་བྱས་ཆགས་སོང། ལུགས་སྲོལ་རེད། ད་འོ་ན་ཅིག་མ་འོངས་མི་སྐྱེ་བའི་ཚད་མ་ཡོད་རེད་མ་རེད། མ་འོངས་མི་སྐྱེ་བའི་ཚད་མ་བྱུང་ཚེ་དེ་ཚད་མ་རེད་མ་རེད། དེ་ཚད་མ་ཡིན་ན་ཡུལ་རྟོགས་དགོས་རེད་མ་རེད། ད་ཡུལ་རྟོགས་ཟེར་ན་ནི་ཁོ་གཅིག་གིས་གཏན་དུ་མི་སྐྱེ་བར་མ་བྱས་པ་མ་ཡིན་པར་ཐལ་ཁོ་སྐྱེས་པའི་ཕྱིར་ཏེ་ཁོ་ག་རེ་ཞིག་ཡུལ་རྟོགས་པའི་བློ་ཡིན་པའི་ཕྱིར། དུ་ཟེར་ནང་འགལ་མང་པོ་བཏང་གི་རེད་ད་ཁྱེད་རང་མ་གོ་རུང་དེ་ལན་ཅིག་རྒྱག་གི་འདུག་ལན་རྒྱག་གི་འདུག་དེ་ལན་དེ་ད་དོན་དུས་རང་དེ་གི་འོག་མར་ད། འོག་ཏུ། ད་ཁོས་ལན་ག་རེ་རྒྱག་འདུག་ཟེར་ན་དེ་དག་སྐྱེ་བ་མེད་པ་ནི་མི་སྐྱེ་བའི་ཆོས་ཅན་དུ་འདོད་མོད་ཀྱི། མི་སྐྱེ་བ་དང་འདུས་བྱས་ཀྱི་གཞི་མཐུན་ནི་མི་འདོད་དོ་ཞེ་ན། དེ་དག་སྐྱེ་བ་མེད་པ་ནི། ཨ་ནི། མི་སྐྱེ་བའི་ཆོས་ཅན་དུ་འདོད་མོད་ཀྱི། ཡིན་ན་མི་སྐྱེ་བ་དང་ག་རེ་འདུས་བྱས་ཀྱི་གཞི་མཐུན་ཁས་ལེན་གྱི་མ་རེད། ད་མི་སྐྱེ་བ་དང་འདུས་བྱས་ཀྱི་གཞི་མཐུན་ཁས་ལེན་གྱི་མ་རེད་པ། ད་ང་ཚོ་དེ་ལན་བརྒྱག་དང་མ་འོངས་མི་སྐྱེ་བའི་ཆོས་ཅན་སྔོ་འཛིན་མིག་ཤེས་དེ་ཆོས་ཅན། ཨ་ནི་གཏན་དུ་མི་སྐྱེ་བ་རེད་པ། རེད་པ། གཏན་དུ་མི་སྐྱེ་བའི་ཆ་དེར་མ་འོངས་མི་སྐྱེ་བ་ཟེར་ཏེ། ད་གཏན་དུ་མི་སྐྱེ་བ་འདི་ཁོ་མི་སྐྱེ་བ་ཡིན་པར་ཐལ། མི་སྐྱེ་བ་མ་ཡིན་པར་ཐལ་ག་རེ་ཡིན་པའི་ཕྱིར། སྐྱེ་བ་ཡིན་པའི་ཕྱིར་ཏེ། འདུས་བྱས་ཡིན་པའི་ཕྱིར་ཏེ། ཨ་ནི་ཅིག། ད་ཅིག། གཟུགས་ཤེས་ལྡན་མིན་འདུ་བྱེད་གསུམ་གང་རུང་ཡིན་པའི་ཕྱིར། ག་རེ་ཡིན་པའི་ཕྱིར་ཤེས་པ་ཡིན་པའི་ཕྱིར། ད་ཤེས་པ། མིག་ཤེས་བྱ་དེ་རེད་པ། འོ་དེ་རྣམས་ཀྱི་རྟགས་གསལ་བཏང་གི་རེད། ད་འདོད་ང་ལན་རྒྱག་ཁག་པོ་ད་དེ་ཁོ་རང་དེ་འདི་གསུངས་འདུག་ཨ། དེ་དག་སྐྱེ་བ་མེད་པ་ནི་མི་སྐྱེ་བའི་ཆོས་ཅན་དུ་འདོད་ཀྱི། མི་སྐྱེ་བ་དང་འདུས་བྱས་ཀྱི་གཞི་མཐུན་པ་མི་འདོད་ད་མི་སྐྱེ་བ་རང་རེད་ཨ་ནི་ད་ག་ནང་བཞིན་འདུས་བྱས་རེད་ཟེར་གི་འོ་མ་ད་འདུས་བྱས་ནི་སྐྱེ་བ་ཡིན་པ་ཁོ་རང་ཁྱབ་པ་ཁས་ལེན་གི་འདུག་ཨ། འདི་ནི་བྱེ་བྲག་ཏུ་སྨྲ་བའི་འདོད་པ་མ་ཡིན་ཏེ།

ནང་གི་ཞི་བ་རེད་བ་གཞི་གཅིག་ག་རེ་སྐྱེ་བ་རེད་གཞི་གཅིག་མི་སྐྱེ་མི་སྐྱེ་བ་རེད་ཟེར་འདུག་ག་ད་ལྟོས་ས་ལྟོས་ས་གཅིག་སྒོ་ནས་བཞག་གི་མི་འདུག་རེད་བ། ཨ་ནི། མི་སྐྱེ་ཟེར་ཡ་དེ་ག་རེ་ཟེར་ན་རྐྱེན་མ་ཚང་བའི་དབང་གིས་ཁོ་ཅིག་ཨ་ནི་ཅིག་གཏན་དུ་མི་སྐྱེ་བ་བྱས་རེད་སྤྱིར་བཏང་ཁོ་མི་སྐྱེ་བ་མ་རེད་རྐྱེན་མ་ཚང་བའི་དབང་གིས་གཏན་དུ་མི་སྐྱེ་བ་རེད་དཔེར་ན་དཀར་འཛིན་མིག་ཤེས་དང་སེར་འཛིན་མིག་ཤེས་གཉིས་ཨ་ནི་གཉིས་ཀ་མངོན་དུ་འགྱུར་ཆོག་པའི་སྐབས་ཅིག་ལ་ཨ་ནི་གཅིག་མངོན་དུ་མ་འགྱུར་གཅིག་མངོན་དུ་འགྱུར་བའི་སྐབས་ཤིག་རེད་བ། ད་གཅིག་མངོན་དུ་འགྱུར་བ་ཡིན་ཟེར་ན་གཅིག་ཤོས་དེ་ག་རེ་ཟེར་ན་རེ་ཞིག་རྐྱེན་མ་ཚང་བའི་དབང་གིས་གཏན་དུ་མི་སྐྱེ་བར་བྱས་པ་རེད་སྤྱིར་བཏང་ཁོ་མི་སྐྱེ་བ་མ་རེད་ཁོ་སྐྱེ་གི་རེད་ག་རེ་ཟེར་ན་ཤེས་པ་རེད་སྔོ་འཛིན་ཤེས་པ་རེད་དུ་ཟིག་ལ་ན། ཁོ་རང་འདི་འདྲའི་ལན་རྒྱག་གི་འདུག་བ་དེ་ནས་མ་འོངས་པ་རྫས་སུ་གྲུབ་པ་ཁས་བླང་བས་དེ་ལ་སྐྱེ་བ་དང་མི་སྐྱེ་བ་གཉིས་ཀ་ཁས་བླང་བའི་ཕྱིར་རོ། འགོག་པ་གཉིས་པོ་རང་ཉིད་འགག་གི་རང་ཉིད་ཨ་ནི། རང་གི་དགག་བྱར་ཡང་འགྱུར་ཏེ་ད་གལ་སྲིད་དེ་འདྲ་བྱས་ན་འགོག་པ་གཉིས་པོ་རང་ཉིད་རང་ཉིད་དགག་བྱར་ཆགས་འགྲོ་བ་ལ་ད་ཁོའི་དགག་གཞི་དེ་ལ་འདུས་བྱས་མ་བྱས་ན་ད་འགོག་པའི་དགག་གཞི་དེ་ལ་དགག་གཞིའམ་དེས་ཐོབ་པར་བྱས་པའི་གཞི་དེ་ལ་འདུས་བྱས་ཅིག་མ་བཞག་ན་འདུས་མ་བྱས་ཆགས་འགྲོ་བ་དེས་ན་འགོག་པ་རང་ཉིད་རང་ཉིད་ཀྱི་བས་ཀྱི་དགག་བྱ་ཡིན་ན་སྐྱོན་ཆགས་འགྲོ་བ་ལྟར་ཐལ་བ་དང་བབ་ཀྱི་འདུག་བ། འགོག་པ་གཉིས་པོ་རང་ཉིད་ཀྱི་རང་ཉིད་དགག་བྱ་ཡང་འགྱུར་ཏེ་རྒྱུ་མཚན་ག་རེ་ཟེར་ན་དེ་དག་དགག་བྱ་འདུས་བྱས་སྐྱེ་བ་བཀག་པའི་བདག་ཉིད་ཡིན་པའི་ཕྱིར་རོ། དེ་དག་དགག་བྱ་འདུས་བྱས་སྐྱེ་བ་བཀག་པའི་བདག་ཉིད་ཡིན་པའི་ཕྱིར་རོ་དེས་ན་མ་འོངས་མི་སྐྱེ་བའི་ཆོས་ཅན་ནི་བྱེ་བྲག་སྨྲ་བའི་བྱེ་བྲག་ཏུ་སྨྲ་བས་ཀུན་བཏགས་པ་ཡིན་ནོ། ད་འདི་རེད། ད་བྱེ་བྲག་སྨྲ་བ་ཁོ་ན་གྲུབ་མཐས་ཕར་ཀུན་བཏགས་བཞག་པ་མ་གཏོགས་འགྲིག་པའི་རྒྱུ་མཚན་ཕལ་ཆེར་ཆེན་པོ་ཅིག་ཕར་བཞག་ཡས་དཀའ་ལས་ཁག་པོ་རེད་མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་ཡ་དེ། རྙོག་དྲ་ཚ་ཤོས་དེ་ཡོད་རེད་ཟེར་ན་ནམ་རྒྱུན་ང་ཚོས་གཞིའི་རྣམ་གཞག་ཕར་གཏན་ལ་ཕབ་མི་འདུག་བ་བྱེ་བྲག་སྨྲ་བའི་དེ་རྣམས་རྙོག་དྲ་ཚ་ཤོས་རེད་འདུག་བ། བདེན་གཉིས་ཀྱི་རྣམ་གཞག་རེད་ད་ནང་བཞིན་རྟོགས་རྡོ་སོལ་མ་ཅིག་དེའི་མཛོད་ཁང་ལ་ད་གྲུབ་མཐའ་གོང་མ་གོང་མ་ཅིག་ང་ཚོ་ཅིག་གཞིའི་རྣམ་གཞག་ནང་ཁོང་ཚོ་དཔེ་ཆ་ཚང་ལ་གོ་རྐྱང་རྐྱང་ཞིག་ཡོང་གི་འདུག་བ་ཞེ་སྡུག་བ་ད་འདི་རྙོག་དྲ་ཚ་བ་ཞིག་ཡོང་གི་འདུག་བྱེ་བྲག་སྨྲ་བའི་ད་འདི་དང་འདི་འདྲ་བའི་རྙོག་དྲ་མང་པོ་ཡོང་གི་རེད་བྱེ་བྲག་སྨྲ་བ་ཁོ་རང་ལ་ནང་འགལ་ཡོད་དེ་གིན། ཡང་དཔེ་ཅིག། ནང་འགལ་དང་པོ་འདི་ཡང་ཚིག་ཚིག་དང་ཁས་མི་ལེན་ཅིག་ཡང་ཁོ་རང་གི་དཔེ་ཅིག་གཞུང་ལུགས་འདི་ཡང་དཔེ་ཅིག། བློས་ཀྱི་མི་འདུག་ངོ་སྤྲོད་ཅིག་ནང་འགལ་ཡོང་གི་འདུག་ཁོ་རང་ནང་འགལ་དེ་འདྲ་ཅིག་ཡོད་པ་དེ་ཁས་ལེན་ཅིག་ཡང་དེའི་དམ་བཅའ་དོར་ན་འགྲིག་གི་རེད་བ། ཡིན་ནའི་ཁོ། ཡག་གི་འདུག་གི་འདུག་གི་མཐར་ཐུག་ནི་འདི་བཅོམ་ལྡན་འདས་ཀྱིས་གསུངས་པ་རེད་ཟེར་ཡ་དེ་ནི་མདོ་ལས་གསུངས་ཤག་རེད་ཟེར་ཡ་དེ་དོན་འགྲུབ་ཅིག་ལབ་གི་འདུག་བ། འདུག་ཟེར་རེད་དེས་ན་མ་འོངས་མི་སྐྱེ་བའི་ཆོས་ཅན་དེ་ག་རེ་ཟེར་ན་བྱེ་བྲག་སྨྲ་བས་གྲུབ་མཐས་ཕར་སྒྲོ་བཏགས་བཞག་པ་ཅིག་རེད་མ་གཏོགས་འདི་ཡོད་མ་རེད་མདོར་བསྡུས་ན། གྲུབ་མཐའ་གོང་མའི་ལུགས་བྱས་ན་མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་ཡ་མ་འོངས་མི་སྐྱེ་བའི་ཆོས་གཏན་དུ་མི་སྐྱེ་བའི་ཆོས་ཅན་གྱི། འདུས་བྱས་ཅིག་ཡོད་མ་རེད་བ། ཨོ་འདི་གསུང་དགོས་ཟེར་རེད། དེ་ནས་སློབ་དཔོན། ད་ལྟ་འདི་མ་ཀློག་ཤ་འདི་ཕར་སྐད་ཆ་བཤད་ན་ཁྱེད་རང་ཚོ་ད་དོམ་ཆེ་ཏག་ཏག་བྱེད་ཀྱི་རེད། ད་འདིར། ད་ད་དེ་ཡན་ཆད་ག་རེ་ཟེར་ན་སོ་སོར་བརྟགས་འགོག་དང་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་གཉིས་ལ་མུ་བཞི་བརྩིས་རེད། ད་དེ་ནས་མར་སློབ་དཔོན་རྒྱལ་པོའི་སྲས་ཀྱིས་གསུང་ཡ་དེ་ག་རེ་ཟེར་ན། སོ་སོར་བརྟགས་འགོག་དང་བརྟགས་མིན་གྱི་འགོག་པ་གཉིས་ཀྱི་ཐོབ་གཞི་དེ་ལ་གཅིག་སྔོན་ལ་ཐོབ་ལ། ཅིག་ཤོས་ཕྱིས་སུ་ཐོབ་མཁན་དཔེར་ན་སོ་སོར་བརྟགས་མིན་གྱི་འགོག་པ་སྔོན་ལ་ཐོབ་བསྡད་མཁན་བརྟགས་འགོག་ཕྱིས་སུ་ཐོབ་མཁན་གཞི་གཅིག་གི་སྟེང་དུ་ཨན་བརྟགས་འགོག་སྔོན་ལ་ཐོབ་ནས་བརྟགས་མིན་ཕྱིས་སུ་ཐོབ་མཁན་ཡང་གཉིས་ཀ་དུས་མཉམ་དུ་ཐོབ་དེ་འདྲའི་ཡང་གཅིག་ད་མུ་བཞི་མེད་མུ་འདིར་གསུམ་བཞག་ཡོད་རེད་ད་འདི་ག་རེ་ཟེར་ན་སློབ་དཔོན་རྒྱལ་པོའི་སྲས་ཀྱིས་འདིར་སློབ་དཔོན་རྒྱལ་པོའི་སྲས་ཀྱིས་སོ་སོར་བརྟགས་འགོག་སྔོན་ལ་ཐོབ་ལ་ཅིག་ཤོས་ཨ་ཕྱིས་ཐོབ་པ། དཔེར་ན་གཞི་གཅིག་གི་སྟེང་དུ་རེད་པ་སོ་སོར་བརྟགས་འགོག་སྔོན་ལ་ཐོབ་ལ། ཨན་ཅིག་སོ་སོར་བརྟགས་མིན་ཕྱིས་སུ་ཐོབ་པ། དེ་ནང་བཞིན་བརྟགས་མིན་སྔོན་ལ་ཐོབ་ལ་བརྟགས་འགོག་ཕྱིས་སུ་ཐོབ་པ། དེ་ནང་བཞིན་གཉིས་ཀ་དུས་མཉམ་དུ་ཐོབ་པ་དེ་འདྲས་ཅིག་བཞག་ཡ་ཡོད་རེད། ད་དང་པོ་ག་རེ་བཤད་རེད་ཟེར་ན་སོ་སོར་བརྟགས་འགོག་བརྟགས་མིན་གྱི་འགོག་པ་རེད་པ། སོ་སོར། མ་རེད་དོ་སོ་སོར་བརྟགས་འགོག་ཟེར་གྱི་འདུག་སོ་སོར་བརྟགས་འགོག་སྔོན་ལ་ཐོབ་ལ་བརྟགས་མིན་ཕྱིས་སུ་ཐོབ་པ་ནི་ག་རེ་ཟེར་ན་དགྲ་བཅོམ་པ། ཨན་གཟུགས་གཅིག་ལ། པའམ་མིག་དང་ཡིད་གཡེང་བ་ན་དེ་ལས་གཞན་པའི་གཟུགས་ལ་སོགས་པ་ཡུལ་ལྔར་འཛིན་པའི་ཤེས་པ་ལྔ་ལྟ་བུ་ད་མདོ་དོན་དེ་རེད། དགྲ་བཅོམ་པའི་རྒྱུད་ཀྱི་དཔེར་ན་དགྲ་བཅོམ་པ་ཁོ་རང་གི་ཡིད་རེད། ཡིད་གཟུགས་ལ་དམིགས། ཡིད་གཟུགས་ལ་ད། མིག་དེ་ནང་བཞིན་དེ་འདྲའི་མིག་ཤེས་དེའང་ཨན་ཅིག་གཟུགས་ལ་དམིགས་པ་དེའི་ཚེ་ན་དེ་འདྲའི་གང་ཟག་དེའི་རྒྱུད་ཀྱི་ཨན་ཅིག་རྣ་བའི་ཤེས་པ་རེད། དག་ན་བཞིན། ལུས་ཀྱི་ཤེས་པ་ལ་སོགས་པ་དེ་དག་ག་རེ་ཟེར་ན། སོ་སོར་བརྟགས་འགོག། སོ་སོར་བརྟགས་འགོག་ག་རེ་ཟེར་ན་སྔོན་ལ་ཐོབ། བརྟགས་མིན་ཕྱིས་སུ་ཐོབ་པ་རེད། ད་གཟོད་དེ་དགྲ་བཅོམ་པའི་རྒྱུད་ཀྱི་མིག་ཤེས་ལས་ད་མིག་ཤེས་མངོན་དུ་གྱུར་པ་དེའི་ཚེ་ན་མིག་ཤེས་ལས་གཞན་པའི་རྣ་བའི་ཤེས་པ་ན་ག་རེ་རེད། མིག་ཤེས་མངོན་དུ་གྱུར་པའི་ཚེ་ན་མིག་ཤེས་ལས་གཞན་པའི་རྣ་བའི་ཤེས་པ་དང་དེ་མ་ཡིན་པའི་ད་དབང་ཤེས་གཞན་དག་འདུག་བ་དབང་ཤེས་དེ་གཞན་དག་ག་རེ་ཟེར་ན། ཐོབ་བྱེད་དེ་དབང་ཤེས་གཞན་དག་ཏུ་བཞག་གོ་རེ། གཞན་དག་ཞེ་ན་དབང་ཤེས་དེ་དག་ལ་དམིགས་པའི་སོ་སོར་བརྟགས་མིན་གྱི་འགོག་པ་དེ་ག་རེ་ཐོབ་ཚར་རེ། སྔར་ཐོབ་ཚར་རེ། ཨ་ནི་སོ་སོར་བརྟགས་འགོག་དེ་དགྲ་བཅོམ་པ་ཁོ་རང་ད་ལྟ་དཔེར་གཅིག་མིག་ཤེས་མངོན་དུ་གྱུར་པ་དེའི་ཚེ་ན་དེ་ལ་དམིགས་པའི་སོ་སོར་བརྟགས་མིན་གྱི་འགོག་པ་དེ་ཕྱིས་ཐོབ་དེ་འདུག་བ་ད་སོ་སོར་བརྟགས་འགོག་དེ་སྔོན་ལ་ཐོབ་དེ། དེ་དཔེར་གཅིག་གཟུགས་ཀྱི་སྒོམ་སྤང་སྤངས་པ་དེའི་ཚེ་ན་དེ་དག་ལ་དམིགས་པའི་ག་རེ་ཐོབ་པའི་ཕྱིར། སོ་སོར་བརྟགས་འགོག་ཐོབ་པའི་ཕྱིར། ཐ་བ་ཡིན་པ་དང་དེ་འདྲའི་མིག་གི་ཤེས་པ་ལ་སོགས་པ་དེ་དག་ག་རེ་ཟེར་ན་ད་གཅིག་ཨ་ནི་ཅིག་དཔེར་ན་ད་གཅིག། གཟུགས་ཀྱི་སྒོམ་སྤང་སྤངས་པ་དང་དུས་མཉམ་དུ་སྤངས་འགྲོ་བ་ཡིན་པའི་ཕྱིར། ཀ་བ་དེ་དག་ག་རེ་ཡིན་པའི་ཕྱིར་སྒོམ་སྤང་ཡིན་པའི་ཕྱིར། ག་ཚང་རྩ་བ་སྐྱོགས་སོགས་གར་ཚང། བཅུ་ནི་བཅུ་ནི་བསྒོམ་པའི་སྤང་བྱ་ཡིན། ལྔ་ཡང་ཐ་མ་གསུམ་རྣམ་གསུམ་བཅུ་ནི་བསྒོམ་པས་སྤང་བྱ་ཡིན་ཟེར་འདུག་བ་ལ། གཟུགས་ཅན།

དེ་ཡང་གཅིག་སྒོམ་སྤང་དེ་གཟུགས་མེད་སྒོམ་སྤང་མ་ཡིན་པར་གཟུགས་ཀྱི་སྒོམ་སྤང་ཆགས་དེ་རེད། གཟུགས་ཀྱི་སྒོམ་སྤང་ཡིན་ཙང་ཁོ་གཟུགས་ཀྱི་སྒོམ་སྤང་སྤངས་པ་དང་ག་རེ་དུས་མཉམ་དུ་སྤངས་འགྲོ་དགོས་རེད་བ། ཟེར་དུས་ཨ་ནི་དེ་ལ་དམིགས་པའི་སོ་སོར་བརྟགས་འགོག་དེ་ག་རེ་ཐོབ་ཚར་སོང། ག་དུས་ཐོབ་སོང། ཧོ། དགྲ་བཅོམ་པའི་རྒྱུད་ཀྱི་ད་མིག་གི་ཤེས་པ་ལས་གཞན་པའི་རྣ་བའི་ཤེས་པ་དང་ལུས་ཀྱི་ཤེས་པ་ལ་སོགས་པ་དེ་དག་སྒོ་ལྔའི་ཤེས་པ་ལྔ་འདུག་བ་སྒོ་ལྔའི་ཤེས་པ་ལྷག་མ་བཞི། དེ་དག་ག་རེ་ཟེར་ན་སོ་སོར་བརྟགས་འགོག་ལ་ཐོབ་སྟེ། གཟུགས་ཀྱི་སྒོམ་སྤང་སྤངས་པའི་ཚེ་ན་དེ་དག་སྤངས་པའི་ཕྱིར། སྤངས་ཏེ་དེ་དག་ག་རེ་ཡིན་པའི་ཕྱིར་གཟུགས་ཀྱི་སྒོམ་སྤང་ཡིན་པའི་ཕྱིར། གཟུགས་ཀྱི་སྒོམ་སྤང་མ་གཏོགས་འགྲོ་ས་ཡོད་པ་མ་རེད། ག་རེ་ཟེར་ན་དཔེར་ན་བསམ་གཏན་ད་དེ་འདྲའི་དབང་ཤེས་པའི་ཁམས་གཟུགས་ཀྱི་གཟུགས་ཁམས་ལ་དབང་ཤེས་ཡོད་རེད་གསུངས་དབང་ཤེས་ཡོད་པ་ཆ་ཚང་ག་རེའི་སས་བསྡུས་རེད། བསམ་གཏན་དང་པོའི་སས་བསྡུས་མ་གཏོགས་གཉིས་པ་ཡན་ཆད་ལ་དེ་མི་འདུག་བ། གང་ཡིན་དེ་ནི་དང་པོར་གཏོགས་གསུངས་ཤེས་རེད་དཔེར་ན་བསམ་གཏན་བཞི་པའི་རྒྱུད་ལ་མིག་ཤེས་མངོན་དུ་འགྱུར་གྱི་རེད། ཡོད་རེད་གསུངས་རེད་རྣ་བའི་ཤེས་པ་མངོན་དུ་འགྱུར་གྱི་རེད་འགྱུར་གྱི་རེད་དེ་དག་བསམ་གཏན་བཞི་པའི་སས་བསྡུས་མ་རེད་ག་རེའི་སས་བསྡུས་རེད་ཟེར་ན། བསམ་གཏན་དང་པོའི་སས་བསྡུས་རེད། དེ་རྒྱུ་མཚན་ག་རེད། དབང་ཤེས་དེ་དག་མངོན་དུ་འགྱུར་བ་ལ་དེ་ཀུན་ནས་སློང་བྱེད་ཀྱི། དེ་དགོས་རེད། རྟོག་དཔྱོད་གཉིས་དགོས་རེད། རྟོག་དཔྱོད་གཉིས་ཀུན་ནས་མ་བསླངས་ན་དབང་ཤེས་སྐྱེ་ཐུབ་པ་མ་རེད། ད་རྟོག་དཔྱོད་གཉིས་ཀུན་ནས་སློང་བ་ལ་བསམ་གཏན་བཞི་པ་ཁོ་རང་སས་བསྡུས་རྟོག་དཔྱོད་ཡོད་བ་མ་རེད་པ། སྐྱོན་བརྒྱད་ལས་ནི་གྲོལ་ཕྱིར་བཞི་པ་གཡོ་བ་མེད་པ་ཟེར་འདུག་བ་ལ་སྐྱོན་བརྒྱད་རྟོག་དཔྱོད་གཉིས་གྲོལ། རྟོག་དཔྱོད་གཉིས་པོ་ཡོད་དེ་བསམ་གཏན་དང་པོ་མ་གཏོགས་ཡོད་བ་མ་རེད་གཟུགས་ཁམས་བརྩི་བས་ན། དེའང་བསམ་གཏན་དང་པོ་དངོས་གཞི་ཙམ་པོ་བའི་གནས་སྐབས་སུ་ག་རེ་བ་རེད་རྟོག་དཔྱོད་གཉིས་ཡོད་རེད། རེད་བ། ཨ་ནི། གཅིག་གིས། ཁྱད་པར་བའི་གནས་སྐབས་སུ་རྟོག་པ་སྤངས་ཚར་རེད་དཔྱོད་པ་ཙམ་མ་གཏོགས་ལྷག་ཡོད་བ་མ་རེད་ད་གཉིས་པ་ཡན་ཆད་རྟོག་དཔྱོད་གཉིས་ཀ་ལ་ཆགས་པ་བྲལ་ཚར་རེད་བ་བྱས་ཙང་ད། ཨ་ནི། གང་ཡིན་དེ་ནི་དང་པོར་གཏོགས་ཟེར་ཚིག་དེ་རེད། བྱས་ཙང་ད། གཟུགས་ཁམས་ལ་ཡོད་པའི་དབང་ཤེས་ཆ་ཚང་ད་ག་རེ་ཟེར་ན། བསམ་གཏན་དང་པོའི་སས་བསྡུས་ཆགས་དེ་རེད་བསམ་གཏན་དང་པོའི་སས་བསྡུས་ཡིན་ཙང་ཨ་ནི་དེ་འདྲའི་དཔེར་གཅིག་བསམ་གཏན་དང་པོའི་ད་སྒོམ་སྤང་སྤངས་པ་དེའི་ཚེ་ན་ཁོ་ག་རེ་སྤངས་འགྲོ་བ་རེད་བ་གཟུགས་ཀྱི་སྒོམ་སྤང་ཆགས་སོང་ད་གང་ལྟ་ཡང། འོ་དེ་རེད། བཅུ་ནི་བསྒོམ་པས་སྤང་བྱ་ཡིན་ལྔ་ཡང་ཐ་མ་གསུམ་རྣམ་གསུམ་ཟེར་ད་འདི་ག་རེ་བྱས་རེད་ཟེར་ན། ད་དགྲ་བཅོམ་པའི་རྒྱུད་ཀྱི་ཨ་ཅིག་གི། མིག་ཤེས་མངོན་དུ་གྱུར་པ་དེའི་ཚེ་ན་མིག་ཤེས་ལས་གཞན་པའི་ཨ་རྣ་ཤེས་ལ་སོགས་པ་དེ་དག་སོ་སོར་བརྟགས་འགོག་སྔོན་དུ་ཐོབ་སྟེ། དེ་ལ་དམིགས་པའི་སོ་སོར་བརྟགས་འགོག་དེ་སྔར་གཟུགས་ཀྱི་སྒོམ་སྤང་སྤངས་པའི་ཚེ་ན་ཐོབ་ཚར་བའི་ཕྱིར། ཐར་བ་མིན་པ་དང་གཟུགས་ཀྱི་སྒོམ་སྤང་སྤངས་པ་དེའི་ཚེ་ན་དེ་དག་སྤངས་པའི་ཕྱིར། ད་འདིར་དག་གོ། དེ་རེད། ད་གཉིས་པ་ག་རེ་ཟེར་ན། ད་འདི་ཧ་གོ་སོང། ད་སོ་སོར་བརྟགས་མིན་གྱི་འགོག་པ་ནི་དགྲ་བཅོམ་པ་ཁོ་རང་ཡུལ་གཟུགས་གཅིག་ལ་དམིགས་པ་དེའི་ཚེ་ན་ཨཱ་མིག་ཤེས་མངོན་དུ་འགྱུར་ཡོད་དུས་གང་ལ་དེ་དག་གཞན་ལས་སོ་སོར་བརྟགས་མིན་གྱི་འགོག་པ་དེ་གཞུག་ལ་ཐོབ་མིན་དེ་ལྟ་བ། དེ་ལ་དམིགས་པའི་མི་མ་འོངས་མི་སྐྱེ་བའི་ཆོས་ཅན་དེ། དགྲ་བཅོམ་པ་ཁོ་རང་གི་མིག་ཤེས་མངོན་དུ་འགྱུར་བ་དེའི་ཚེ་ན་མངོན་དུ་བྱས་པའི་འདུག་བ། གོ་ཟེར། ཧ་གོ་གི་འདུག་བས། ངོ་བོ་འདུག་ཟེར་རེད་དངོས་འདུག་ཅིག་ལ་དང། དགྲ་བཅོམ་པ་གཟུགས་གཅིག་ལ་དམིགས་པ་དང་ཡིད་ཤེས་མཚན་ཉིད་བ་དེ་ལས་གཞན་པའི་གཟུགས་ལ་སོགས་པ་ཡུལ་ལྔ་འཛིན་པའི་ཤེས་པ་རྣམས་ག་རེ་ཟེར་ན་སོ་སོར་བརྟགས་འགོག་སྔོན་ལ་ཐོབ་སྟེ།

སྦྱོར་ལམ་བཟོད་པ་ཐོབ་པ་དེའི་ཚེ་ཨ་ནི་ངན་འགྲོའི་སྐྱེ་བ་ཟེར་ནས་མི་འགྲོ། ཨ་ནི་ངན་འགྲོའི་ཕུང་པོ་ལ་དམིགས་པའི་ག་རེ་རེད། སོ་སོར་བརྟགས་མིན་གྱི་འགོག་པ་ཨ་དེ་དེ་ཐོབ་ཚར་རེད། དེ་རེད་བ། ག་རེ་ཟེར་ན་ད་བཟོད་ཐོབ་ངན་སོང་ཡོང་མི་འགྲོ། ད་ག་ནང་བཞིན་ག་རེ་ཟེར་ན། དེ་དང་ད་ལུང་མང་པོ་ཡོད་རེད་ད་འདོད་ན་སྦྱོར་ལམ་བཟོད་པ་ཐོབ་པ་དེའི་ཚེ་ན་དེ་འདྲའི་སྦྱོར་ལམ་བཟོད་པ་ཐོབ་པའི་གང་ཟག་དེ་དེ་ངན་འགྲོའི་ཕུང་པོའམ་ངན་འགྲོའི་སྐྱེ་བ་ལ་དམིགས་པའི་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་ཚར་རེད་ཐོབ་ཚར་ཏེ་ཐོབ་ཚར་ཏེ། དེ་ཕྱིན་ཆད་གང་ཟག་དེ་ངན་སོང་གི་སྐྱེ་བ་དང་ངན་སོང་གི་ལུས་དེ་གཏན་དུ་མི་ལེན་པར་བྱས་ཚར་རེད་བ། རེད་བ། གཏན་དུ་གེགས་བྱས་ཚར་རེད་བ། གཏན་དུ་གང་ཟག་སྐྱེ་བ་ལ་གེགས་བྱས་ཚར་རེད་བ།

དེ་འདྲ་བའི་ངན་སོང་གི་ཕུང་པོ་དང་ངན་སོང་གི་སྐྱེ་བ་འདི་ལ་དམིགས་པའི་སོ་སོར་བརྟགས་མིན་གྱི་འགོག་པ་ནི་སྦྱོར་ལམ་བཟོད་པ་ཐོབ་པ་དེའི་ཚེ་ན་དེ་འདྲའི་གང་ཟག་དེ་དེ་ལ་དམིགས་པའི་ག་རེ་ཐོབ་རེད་སོ་སོར་བརྟགས་མིན་གྱི་འགོག་པ་སྔར་ཐོབ་ཚར་སོང། ཡིན་ན་དེའི་ཚེ་སོ་སོར་བརྟགས་འགོག་ཐོབ་ཡོད་ན་ཐོབ་ཡོད་མ་རེད་མ་ཐོབ་སྟེ་དེ་དེ་དག་སྤངས་གྱུར་པ་དེའི་ཚེ། རྐྱེན་མ་ཚང་བའི་དབང་གིས་ཨ་ཅིག་གིས་གཏན་དུ་མི་སྐྱེ་བར་བྱས་པ་ཙམ་མ་གཏོགས་ས་བོན་དང་བཅས་སྐད་ཅིག་ས་བོན་དང་བཅས་སྤངས་ཡོད་པ་མ་རེད། མ་སྤངས་ཡིན་ཙང་དེ་ནས་སོ་སོར་བརྟགས་མིན་འགོག་ཐོབ་ཀྱང་ག་རེ་ཐོབ་ཡོད་མ་རེད། བརྟགས་འགོག་ཐོབ་ཡོད་མ་རེད་ད་བརྟགས་མིན་སྔར་ཐོབ་སོང། ད་བརྟགས་འགོག་ཕྱིས་སུ་ཐོབ་འགྲོ་བརྟགས་འགོག་ཕྱིས་སུ་ཐོབ་དེ་ད་ག་རེ་ཟེར་ན། ད་ངན་འགྲོའི་སྐྱེ་བ་ངན་འགྲོའི་ཕུང་པོ་དེ་མཐོང་སྤང་གཉེན་པོ་མངོན་དུ་བྱས་ནས་མཐོང་སྤང་ཉོན་མོངས་སྤངས་པ་དུས་མཉམ་དུ་སོ་སོར་བརྟགས་འགོག་ཐོབ་འགྲོ་གི་འདུག་བ། ད་སྒོམ་སྤང་གཉེན་པོ་མངོན་དུ་བྱས་ནས་སྒོམ་སྤང་ཉོན་མོངས་སྤངས་པ་དང་དུས་མཉམ་དུ་དེ་ལ་དམིགས་པའི་སོ་སོར་བརྟགས་འགོག་དེ་ག་རེ་ཕྱིས་སུ་ཐོབ་གི་འདུག་བ། ད་འདི་ག་ཚོད་ང་ཚོ་ངན་འགྲོའི་སྐྱེ་བ་དང་ཨང་ངན་འགྲོའི་ད་ཅིག། ངན་འགྲོའི་ཕུང་པོ་འདི་ཨ་ཅིག་གི་སྒོམ་སྤང་དང་མཐོང་སྤང་རེད་ཟེར་བཞེད་པ་མི་མཐུན་ཡོད་འདི་རེད་ད་ང་ཚོས་དགོངས་པ་རབ་གསལ་ན་ཨ་ཅིག་གི་ངན་འགྲོའི་སྐྱེ་བ་འདི་མཐོང་སྤང་རེད་གསུངས་རེད་བ་ངན་འགྲོའི་ཕུང་པོ་ལྔ་དེ་མཐོང་སྤང་ཡིན་པའི་ཕྱིར་ལབ་རེད་ད་འདི་ཚོ་ཁུངས་གཏུགས་སུ་ཀུན་བཏུས་དང་འདི་ཚོ་ཁུངས་གཏུགས་འདུག་བ་བསྡུ་བ་དང་འདི་ཚོ་ཁུངས་གཏུགས་ཡོད་རེད་ཨ་ཡིག་ཆ་ནས་དེ་ག་རང་གསུངས་སོ་ད་མི་འདྲ་བ་ད་ནི་མཆིམས་མཛོད་ནས་མི་འདྲ་བ་ལབ་བསྡད་འདུག་བ་རང་ཚོ་བློ་དང་མཆིམས་མཛོད་ན་སྒོམ་སྤང་རེད་ཟེར་བསྡད་ཡོད་རེད་སོ་སོར་བརྟགས་མིན་སྔར་ཐོབ་པ་ནས་ཅིག་ཤོས་ཕྱིས་ཐོབ་པ་ནི་བཟོད་པ་ཐོབ་པ་རྣམས་ནི་ངན་འགྲོའི་འགོག་པ་ལྟ་བུའོ་ད་འདི་ཡིག་ཆ་ན་ད་ད། དེའི་ཕུང་པོ་བརྟགས་མིན་གྱི་འགོག་པ་ལ། དེ་བརྟགས་མིན་གྱི་བརྟགས་འགོག་ནི་ག་ལས་ཐོབ་རེད། སྒོམ་ལམ་སྐྱེས་པ་དང་ཐོབ་རེད་ཟེར་གྱི་འདུག་བྱས་ཙང་སྒོམ་ལམ་སྐྱེས་པ་ཐོབ་ཡང་སྲིད་ངོ་ཁོ་ངན་འགྲོའི་ཕུང་པོ་དེ་སྒོམ་སྤང་ཡིན་པའི་སྐད་ཆ་ཅིག་རེད། ད་གསུང་ཚུལ་མི་འདྲ་བ་ཡོང་གི་འདུག་བ་ག་ཙང་གསུང་ཚུལ་མི་འདྲ་བ་ཡོང་རེད་དེ་རེད་ཁྱིམ་ཚུལ་འདི་རེད་ད། ད་ནམ་རྒྱུན་ང་ཚོ་ཕལ་ཆེ་བ་རེ་ནི་ངན་འགྲོའི་སྐྱེ་བའམ་ངན་འགྲོའི་ཕུང་པོ་དེ་ག་རེ་གསུང་རེད་མཐོང་སྤང་རེད་གསུང་འདུག་བ་དེ་ཡང་བསྡུ་བ་དུ་སུ་ཁོང་བསྡུ་བ་རེད་རྒྱུན་ཞུགས་ཀྱིས་དུ་སྤངས་ཤེ་ན། ངན་སོང་ན་སྤྱོད་པ་ཐམས་ཅད་དོ། ཨན་གཟུགས་ཀྱི་བ་ག་ས་ན། ཨན་རྒྱུད་ཀྱི་ཕྱིར་འོང་ག་རེ་སྤངས་ཟེར་ན། ཨན་ཅི་ཞིག་ཅིག་འདོད་པ་ན་ཅི་སྤྱོད་པ་ཐམས་ཅད་དོ། ཨན་ཕྱིར་མི་འོང་ཡང་སྤྱོད་དུས་ན་གཟུགས་ན་སྤྱོད་པ་ཐམས་ཅད་དོ། དགྲ་བཅོམ་པས་དུ་སྤངས་ཤེ་ན་ཁམས་གསུམ་ན་སྤྱོད་པ་ཐམས་ཅད་དོ། བསྡུ་བ་རེད་པ་ང་ཚོ་དགེ་འདུན་ཉི་ཤུ་ན་ལུང་དྲངས་དགོས་པ་དེ་རེད། རྒྱུན་ཞུགས་ཨ། བསྡུ་བ་ལ་ཡོད་རེད་ད།

ད་འདི་ང་ཚོ་ཞིབ་ཆ་བྱེད་དགོས་རེད་པ་ད་འདི་གཅིག་ནང་སྒོམ་སྤང་གསུངས་ཤག་ངན་འགྲོའི་སྐྱེ་བ་དེ་གཅིག་ནང་ག་རེ་མཐོང་སྤང་གསུངས་ཤག་ག་རེ་རེས་མི་འདྲ་བ་དེ། ཡག་དེ་རེད་ད་གཉིས་ཀ་ལྷན་ཅིག་ད་ཡིན་ཚེ་ཆགས་སོང་ད་དེ་འདྲའི་ག་ངན་སོང་གི་སྐྱེ་བ་ལྟ་བུ་དེ་སོ་སོར་བརྟགས་མིན་འགོག་པ་དེ་སྔོན་ལ་ཐོབ་སོང་བརྟགས་འགོག་ཕྱིས་སུ་ཐོབ་བརྟགས་མིན་སྔོན་ལ་ཐོབ་དེ། ཨ་སྦྱོར་ལམ་བཟོད་པ་ཐོབ་པ་དེ་སོང་དེ་ལ་དམིགས་པའི་སོ་སོར་བརྟགས་མིན་འགོག་པ་ཐོབ་ཚར་རེད་དེ་ལ་དམིགས་པའི་སོ་སོར་བརྟགས་མིན་འགོག་པ་ཐོབ་དེ་དེ་འདྲའི་གང་ཟག་དེ་ངན་འགྲོའི་སྐྱེ་བ་དེ་གཏན་དུ་མི་སྐྱེ་བ་བྱས་ཚར་བས་ཕྱིར་ད་ནམ་ཡང་སྐྱེ་གི་མ་རེད་བ། སྐྱེ་གི་མ་རེད། ད་སོ་སོར་བརྟགས་མིན་གྱི་འགོག་པ་དེ་བརྟགས་འགོག་ནི་ཕྱིས་སུ་པའི་དགོངས་པ་ག་རེ་ཟེར་ན་དེ་འདྲའི་མཐོང་སྤང་ཉོན་མོངས་སྤངས་པ་དང་མ་གཏོགས་ཁོ་སྐྱེ་གི་མ་རེད་ཁོ་ལ་དམིགས་པའི་སོ་སོར་བརྟགས་འགོག་བརྟགས་འགོག་སྐྱེ་བ་ལ་ཁོ་སྤང་དགོས་རེད་པ། འོ་དུ་ཟེར་རེད། ད་གཉིས་ཀ་ལྷན་ཅིག་ཏུ་ཐོབ་པ་དེ་དེ་རེད། གཉིས་ཀ་ལྷན་ཅིག་ཏུ་ཐོབ་པ་ཟེར་དོན་ག་ལ་གཞི་གཅིག་ལ་ད་དེ་འདྲའི་གཞི་དེ་ལ་དམིགས་པའི་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་ཀ་དུས་གཅིག་ཏུ་ཐོབ་པ། མཐོང་བས་ཐོབ་པ་རྣམས་ཀྱི་སྒོམ་སྤང་ཆེན་པོའི་ཆེན་པོ། ད་དཔེ་ཅིག། མཐོང་བས་ཐོབ་པ་རྣམས་ཀྱི་ཟེར་དུས་སྒང་ན་མཐོང་ལམ་ཐོབ་ཟིན་པའི་གང་ཟག་དེ་དེའི་ཨན་ཐོག་མར་སྒོམ་སྤང་ཉོན་མོངས་ཆེན་པོའི་ཆེན་པོ་སྤང་དགོས་རེད་པ། དེ་འདྲའི་སྒོམ་སྤང་ཉོན་མོངས་ཆེན་པོ་ཆེན་པོ་སྤང་ཡོང་དུས་སྒང་ན་དེ་འདྲའི་སྒོམ་སྤང་ཉོན་མོངས་ཆེན་པོ་ཆེན་པོ་དམིགས་པའི་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་ཀ་དུས་གཅིག་ཏུ་ཐོབ་རེད་ཟེར་བ་ལྟ་གོ། མཐོང་བས་ཐོབ་པ་ཟེར་དུས་སྒང་ན་མཐོང་ལམ་ཐོབ་ཟིན་ག་རེ་སྤངས་ཚར་རེད་མཐོང་སྤང་ཉོན་མོངས་སྤངས་ཚར་བ་དང་མཐོང་སྤང་ཉོན་མོངས་སྤངས་ཚར་ནས་སྒོམ་སྤང་སྤང་དགོས་རེད་པ་སྒོམ་སྤང་སྤང་ཡོང་དུས་སྒོམ་སྤང་དང་པོ་ག་རེ་སྤང་དགོས་རེད། སྐོར་དགུ་ནང་གི་ཆེན་པོའི་ཆེན་པོ་དེ་སྤང་དགོས་འདོད་པའི་སྒོམ་སྤང་སྐོར་དགུ་ནང་ནས་ཆེན་པོའི་ཆེན་པོ་དེ་སྤང་དགོས་དེ་འདྲའི་ཆེན་པོ་ཆེན་པོ་སྤང་ཡོང་དུས་སྒང་དེ་འདྲའི་གང་ཟག་དེ་དེ་རྒྱུད་ག་རེ་ཟེར་ན་སྒོམ་སྤང་ཉོན་མོངས་ཆེན་པོ་ཆེན་པོ་དེར་དམིགས་པའི་སོ་སོར་བརྟགས་འགོག་དང་སོ་སོར་བརྟགས་མིན་གྱི་འགོག་པ་གཉིས་དུས་མཉམ་ཐོབ་རེད། ད་འདི་དོགས་པ་ཆེ་ཤོས་འདི་རེད། གང་ཟག་དེ་དུས་མཉམ་དུ་ཐོབ་ཟིན་ད་ཆེན་ནང་དེ་ཆེན་རྒྱ་ནས་དེ་འདྲའི་འོག་ལ་སྒོམ་སྤང་ཆེན་པོའི་ཆེན་པོ་དེ་ལ་དམིགས་པའི་སོ་སོར་བརྟགས་མིན་གྱི་འགོག་པ་དེ་ཐོབ་ཀྱི་མ་རེད་དེ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་ཡོད་བ་མ་རེད་དེ་ལ་སྐྱེས་ཟིན་པའམ། ཡང་ན་ག་རེ་ཟེར་སྐྱེས་བཞིན་པ་ཡིན་པས་ཁྱབ་དེ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་ཡོད་བ་མ་རེད་ཟེར་ཞོར་ད་འདི། བདུད་དེ་གོ་ཁ་བོ་རི་བྱུང་གུ་དུག་རྟ་སྔོ་ལ་བདུད་འདྲེ་ཇི་ལྟར་བ། མཐོང་བས་ཐོབ་པ་རྣམས་ཀྱིས་རྣམས་ཀྱི་གང་ཟག་སྒོམ་སྤང་ཆེན་པོའི་ཆེན་པོ་སྤངས་པ་ལྟ་བུའོ། རྟགས་འདི་ག་རེ། གཉིས་ཀ་ཐོབ་གཞི་འདིར་གཉིས་ཀ་ཐོབ་གཞི་ཙམ་གཉིས་ཀ་ཐོབ་ཤིན་པོ་གཅིག་པུར་དང་འདི་གསུམ་ཀ་གཉིས་ཀ་ཐོབ་ཤིན་པོ་གཅིག་པུ་རེ་ཡེ་ནས་ག་རེ་གཅིག་སྔོན་ལ་ཐོབ་གཅིག་ཕྱིས་སུ་ཐོབ། འདི་སྐད་ཅེས་རེ་རྟགས་འདི་ག་རེ་ཟེར་ན་གཉིས་ཀ་དུས་མཉམ་དུ་ཐོབ་པའི་ཐོབ་གཞི་དེ་རེད། གོ། ཟན། དཔེར་ན་ངན་སོང་གི་སྐྱེ་བ་ལྟ་བུ་གཉིས་ཀ་ཐོབ་གཞི་ཆགས་ཀྱི་འདུག་བ། ཉིད་སྒོམ། མ་འོངས་མི་སྐྱེ་བའི་ཆོས་ཅན་པའི་ཆ་ནས་ཁོ་སོ་སོར་བརྟགས་མིན་འགོག་པ་ཐོབ་བྱ་སོང། ཟག་བཅས་ཡིན་པའི་ཆ་ནས་བརྟགས་འགོག་ཐོབ་བཞིན་བྱེད་པ། འོག་ཏུ་ཟེར་རེད་ད། གཉིས་ཀའི་ཐོབ་བྱེད་གཅིག་པུ་རེད། ད་ཡིན་ན་གཅིག་སྔོན་ལ་ཐོབ་གཅིག་ཕྱིས་སུ་ཐོབ་པའི་འདི་རེད་པ། ད་གཉིས་ཀ་དུས་མཉམ་དུ་ཐོབ་པའི་སྐད་ཅིག་རེད་ད། གཉིས་ཀ་ཐོབ་སྲིད་ད་གཉིས་ཀ་དུས་མཉམ་དུ་ཐོབ་པའི་སྐད་ཆ་བཤད། ད་གཉིས་ཀ་མི་ཐོབ་པ་ནི་དེ་ལས་གཞན་པ་ལྟ་བུ། ད་གཉིས་ཀ་མི་ཐོབ་པ་དེ་ལས་གཞན་པ་སོགས་དང་ལེན་སླ་བ་རེད་པ། གཉིས་ཀ་གཅིག་ཅར་དུ་མི་ཐོབ་ཀྱི། ཡང་དེ་བྱས། ཐ་བའི་ཕྱིར་དེའི་འབྲས་སུ་རུ་གཉིས་ཀ་མི་ཐོབ་པ་ནི་དེ་ལས་གཞན་པ་ལྟ་བུ་ཞེས་བྱ་བ་ནི་མུ་བཞི་ཡང་བཤད་དོ། ད་དུ་ན་འདི་གསུམ་མ་གཏོགས་བཞག་པ་མ་རེད། འདི་ན་ག་ས་ན་ཅི་བྱ། གཉིས་ཀ་ཡིན་པ་རྣམ་གསུམ་དེ། གཉིས་ཀ་ཡིན་པ་རྣམ་གསུམ་དེ་གསུམ་མ་གཏོགས་བཞག་པ་མ་རེད་པ། གསུམ་ཟེར་དེ་ད་མ་གཞི་དོན་ངོས་ན་དོན་གཅིག་ལོག་བཤད་ན་བཞིར་འགྲོ་གི་རེད། ཡ་ད་དོན་དེ་མགྱོགས་མགྱོགས་ལོག་བཤད་ཡིན་ད་ཅང་དེ་ན་ནི་མུ་བཞི་རྩི་སྟངས་ཤེས་ཚར་སོང་ད་མི་ཤེས་རྒྱུའི་གནད་འགག་ཡོད་མ་རེད་ཡ་ད་ག་ས་ང་ཚོ་ག་རེ་རེད་མཚམས་འདི་ག་བར་སླེབས་སོང་རླུང་གནས་བྱེད་དང་མ་སྐྱེས་འགོག་བྱེད་ཀྱི་ཁྱད་པར་རྒྱལ་ཡོངས་ཨོང་ཆེ་རྫས་གྲུབ་གསུམ་ད་འདུས་མ་བྱས་རྫས་གྲུབ་ཁྱད་པར་བ་གསུམ་དེ་ག་རེ་ག་རེ་ཞིག་བྱ་རེད་ཟེར་ན་རྫོགས་རྫོགས་སུ་རེད་ཟེར་བར་ད་རླུང་གི་རྟེན་བྱེད་པ་དང་སྐྱེ་བ་འགོག་པ་དང་ཨ་ནི་མ་འོང་ཨ་ནི་མ་འོངས་པར་སྐྱེ་བ་འགོག་པ་ལ་སོགས་རྒྱུ་མཚན་རིམ་པ་བཞིན་དུ་ཨང་གང་ཟེར་དེ་དག་གང་ཟེར་འདུས་མ་བྱས་རྫས་གྲུབ་ཁྱད་པར་བ་ཞེས་བྱ་བ་རེད། ནང་གང་འགོག་མེད་སེམས་འདུས་ཞེན་འགོག six དང་མཆིམས་མཛོད་ནང་ཁ་ཅིག་རྩོད་པ་ཅིག་བཀོད་སོང་དེའི་ལན་དེ་འཆད། ཆོས་སྦྱིན་མའི་མདོར། ཨང་འགོག་པ་འདྲ་མིན་གསུངས་ད་འདི་ཕྱིན་ཚར་སོང་ཁ་ཅིག་དང་ལུང་དང་འགལ་བའི་རྩོད་པ་ཅིག་སྐོངས་རྩོད་པ་བཀོད་རྩོད་པ་འདི་པའང་དེ་རེད། རྫས་ཐ་དད་ཀྱང་དེ་དང་རྫས་ཐ་དད་རེད། འདྲ་རྒྱུ་མེད་པ་ལ་དགོངས། རྫས་ཐ་དད་ཡིན་ཀྱང་འདི་དག་ག་རེ་ཟེར་ན་འདྲ་བའི་རྒྱུ་གཞན་མེད་པ་ལ་དགོངས་པ་རེད། འདྲ་བའི་རྒྱུ་གཞན་ཡོད་ན་དེ་དག་སྐྱེད་བྱེད་ཀྱི་རྒྱུ་གཅིག་དགོས། དེ་དག་སྐྱེད་བྱེད་ཀྱི་རྒྱུ་ཡོད་པ་མ་རེད་བ་དེ་སུས་མི་འདུག་ག། རྫས་ཐ་དད་ཀྱང་འདྲ་རྒྱུ་མེད་ལ་དགོངས། ད་འདི་བྱས། རྐྱེན་མ་ཚང་བ་བརྟགས་མིན་ཁོ་ན་མིན། རྐྱེན་མ་ཚང། རྐྱེན་ག་ཟེར་ན། རྐྱེན་མ་ཚང་བ་ལ། བརྟགས་མིན་ཁོ་ནའི་ཐོབ་བྱེད་ཁྱབ་པ་ཡོད་པ་མ་རེད། རྐྱེན་མ་ཚང་བ་དེ་ལ་སོ་སོར་བརྟགས་འགོག་ཐོབ་བྱེད་ཡོད་རེད་དེ་རེད། ག་ཟེར་ན་འགོག་པ་ལྔ་བཤད་ཀྱི་འདུག་ག། རྐྱེན་མ་ཚང་བ་བརྟགས་མིན་ཁོ་ན་མིན། མིན་ཏེ། གསུང་རབ་ལས་ག་རེ། འགོག་པ་ལྔ་བཤད་པའི་ཕྱིར། འགོག་པ་ལྔ་དེ་ག་རེ་ཟེར་ན་མི་རྟག་སྙོམས་འཇུག་སྐྱེ་བའི་བསམ་གཏན་གསུམ། མི་རྟག་པའི་འགོག་པ་སྙོམས་འཇུག་གི་འགོག་པ་ཨ་ནི་ག་རེ་ཟེར་ན་སྐྱེ་བའི་བསམ་གཏན་གྱི་འགོག་པ་གསུམ་བཅས་དེ་གང་དུ་ག་རེ་ཟེར་ན་འགོག་བྱེད་རྐྱེན་ལ་བརྟེན་མེད་གཞན་ཕྱིར་གཞན་ཟེར་དུས་སྒང་ལ་གཞན་ཕྱིར་གཞན་ཟེར་དུས་སྒང་ལ་སོ་སོར་བརྟགས་འགོག་དེ་བྱེད་དེ་དང་བརྟགས་མིན་རང་དེ་ག་རེ་འགོག་པ་ལྔ། ད་མི་རྟག་པའི་འགོག་པ་སྙོམས་འཇུག་གི་འགོག་པ་སྐྱེ་བའི་བསམ་གཏན་གྱི་འགོག་པ་གསུམ་དེའི་སྒང་དུ་ག་རེ་ཟེར་ན། འགོག་བྱེད་རྐྱེན་ལ། འགོག་བྱེད་རྐྱེན་ལ་བརྟེན་མེད་གཞན་ཕྱིར་གཞན་གཞན་ཕྱིར་གཞན་ཟེར་ག་རེ་ཟེར་ན་འགོག་པ་གཞན་སོ་སོར་བརྟགས་འགོག་བྱེད་དེ་དང་སོ་དང་དེ་བཞི་དང། བརྟགས་མིན་རང་ཉིད་བརྟགས་མིན་རང་ཉིད་ཡར་ནས་ཡོང་དུས་གར་ཆགས་ཏེ་བརྟགས་མིན་རང་དེ་འགོག་པ་ལྔ་འདུག་པ། འགོག་པ་ལྔ་ནང་ནས་རྐྱེན་མ་ཚང་བ་ཡོང་གི་མང་པོ་འདུག་པ། འོག་ཏུ་བཤད། ད་ལྟའི་ཟག་བཅས་དང་ཐོབ་གཞི་མུ་བཞི་དེ་སླེབས་འདུག་བ། ད་འདི་འགོག་པ་ལྔ་དེ་ཁྱེད་རང་ཚོ་ངོས་བཟུང་ཚར་སོང། རེད་རེད་མི་རྟག་པའི་འགོག་པ་ཟེར་ག་རེ་རེད་ཟེར་ན། མི་རྟག་པའི་འགོག་པ་ཟེར་དུས་སྒང་ལ་རང་དུས་སྐད་ཅིག་གཉིས་པ་ལ་སྐྱེ་བ་འགོག་པའི་ལྟ་ཅིག་འགོག་པ་ཅིག་ལ་མི་རྟག་པ་འགོག་པ། དེ་རྗེས། ད། སོ་སོར་བརྟགས་འགོག་ཟེར་དུས་སྒང་ལ་གཉེན་པོ་གང་ཡང་རུང་བའི་སྟོབས་ཀྱིས་སྤང་བྱ་གང་ཡང་རུང་བ་ཞིག་འགོག་པའི་ལྟ་ཅིག་ཨ་ནི་ཞིག་འགོག་པ་ཅིག་ལ་སོ་སོར་བརྟགས་འགོག་བྱེད། བརྟགས་མིན་གྱི་འགོག་པ་ཟེར་དུས་སྒང་ལ་ཨ་ཅིག་གིས། ཆོས་མ་འོངས་མི་སྐྱེ་བའི་ཆོས་གང་རུང་ཨ་ཅིག་མ་འོངས་གཏན་དུ་ཨ་ཅིག་གིས་འགོག་པའི་འགོག་པ་ཅིག་ལ་སོ་སོར་བརྟགས་མིན་གྱི་འགོག་པ་བྱེད། སྙོམས་འཇུག་གི་འགོག་པ་ཟེར་དུས་སྒང་ལ་རེ་ཞིག་རང་གི་དགག་བྱ་འདུ་ཤེས་ཨ་ཅིག་གིས་རགས་པ་ལ་ཚོར་འདུ་རགས་པ་ལ་སོགས་པ་དེ་དག་རེ་ཞིག་བཀག་པའི་འགོག་པ་ཅིག་ལ་སྙོམས་འཇུག་གི་འགོག་པ། གོ། ཟེར་འདུག་ཟེར་རེད་ད་འདི་བསམ་གཏན་འགོག་པ་ཟེར་ན་འདུ་ཤེས་མེད་པའི་འགོག་པ་དེ་འདུ་ཤེས་མེད་པའི་འགོག་པ་དེ་ཡང་ག་རེ་གཅིག་པོ་རེད་ག་ཟེར་ན་རེ་ཞིག་ཚོར་འདུ་རགས་པ་བཀག་པའི་འགོག་པ་གཅིག་རེད་པ་ཨོ་འགོག་པ་ལྔ་པོ་འདི་རེད་སོ་དེ་བྱས་ད་འདི་ཐོབ་གཞི་དེ་མུ་བཞི་བཤད་གི་འདུག་བ་མུ་བཞི་ད་ལྟའི་ཟག་བཅས་བརྟགས་འགོག་གཞི། ད་ལྟའི་ཡོད་པའི་ཟག་བཅས་སྐྱེ་དང་སྐྱེ་བཞིན་པའི་ཟག་བཅས་བྱས་རོགས་འདི་ག་རེ་བརྟགས་འགོག་ཁོ་ནའི་ཐོབ་གཞི་རེད་ཡིན་ཏེ་ཁོ་ལ་དམིགས་པའི་བརྟགས་འགོག་ཐོབ་པ་ཡོད་རེད་ཁོ་ཟག་བཅས་ཡིན་པའི་ཕྱིར་ད་ཁོ་ལ་དམིགས་པའི་བརྟགས་མིན་ཐོབ་པ་མེད་དེ་ཁོ་ག་རེ་རེད། ད་ལྟ་སྐྱེ་བཞིན་པ་ཡིན་པའི་ཕྱིར། ཨོ་དེ་རེད། ད་ལྟའི་ཟག་བཅས་བརྟགས་འགོག་གཞི་བྱས། མ་འོངས་མི་སྐྱེ་ཟག་མེད་གཞི། ད་མ་འོངས་མི་སྐྱེ་བའི་ཨ་ནི་ཆོས་ཅན་གྱི་ཟག་མེད་དེ་ག་ཟེར་ན་སོ་སོར་བརྟགས་མིན་ཁོ་ནའི་ཐོབ་གཞི་རེད། བརྟགས་འགོག་ཐོབ་གཞི་མ་རེད། ད་དེ་ཕྱིན་ཚར་སོང་རྒྱུ་མཚན་ཆ་ཚང་བཀོད་ཚར་སོང། གྱང་སུ། ཡང་བསྐྱར་ལབ་མི་དགོས་བྱས། གཉིས་ཀ་ཡིན་པ་རྣམ་གསུམ་སྟེ་ཨོ་དེ་རེད། ད་འདི་གཉིས་ཀ་ཡིན་པ་རྣམ་གསུམ་སྟེ་ཟེར་དུས་སྒང་ལ་རྣམ་པ་གསུམ་དེ་ག་རེ་ངོས་བཟུང་དགོས་རེད་ཟེར་ན། གཉིས་ཀ་ཡིན་གྱི་ལ་རྣམ་པ་གསུམ་ཟེར་དོན་གང་ལ། དཔེར་ན་ད་ལྟ་ཅིག་གིས་ཨོ་ལགས་སོ། གཉིས་ཀ་ཡིན་པ་རྣམ་པ་གསུམ་དེ་ག་ཟེར་ན།

རྣ་ཤེས་ལ་ཆ་བཞག་ན་འགྲིག་སྟེ་རྣ་ཤེས་ལ་ཆ་བཞག་པ་རྣ་ཤེས་ལ་སོགས་མངོན་དུ་གྱུར་ཡོང་དུས་སྒང་ལ་གཟུགས་འཛིན་མིག་ཤེས་དེ་ཨཱ་ག་ཟེར་ན་ད་ཉིད་དང་གཟུགས་འཛིན་མིག་ཤེས་ལ་བྱ་སོགས་ད་འདི་རྣ་ཤེས་ལ་ཆ་བཞག་པའི་སོར་བཞག་རྣ་ཤེས་རྣ་བའི་ཤེས་པ་ལ་སོགས་པ་མངོན་དུ་གྱུར་ཡོང་དུས་སྒང་ལ་ཨཱ་ནི་ག་ཟེར་ན་མིག་གི་ཤེས་པ་མངོན་དུ་ག་ཟེར་ན་མངོན་དུ་གྱུར་དུ་མ་མཆོད་ན་མིག་གི་ཤེས་པ་དེ་དག་ག་ཟེར་ན་སོ་སོར་བརྟགས་མིན་གྱི་འགོག་པ་སྟེ

འདི་དེ་ག་ཟེར་ན་ངན་འགྲོའི་སྐྱེ་བ་ངན་འགྲོའི་ངན་འགྲོའི་ཕུང་པོ་ལ་དམིགས་པའི་ག་རེ་ཐོབ་རེད་བླག་ཞེས་རེད། སོ་སོར་བརྟགས་མིན་གྱི་འགོག་པ་ཐོབ་ཚར་བ། ཐོབ་ཟེར་དགོས་རེད་བ། ད་ཐོབ་ཡོང་དུས་སྒང་དེ་འདྲའི་སུ་ངན་འགྲོའི་སྐྱེ་བའམ་གཏན་དུ་མི་སྐྱེ་བ་བྱས་ཚར་བ་ངན་འགྲོའི་སྐྱེ་བ་རེད་དང་ནང་བཞིན་ངན་འགྲོའི་ཕུང་པོ་དེ་གཏན་དུ་དཔེ་ཅིག་གི་མ་འོངས་གཏན་དུ་མི་སྐྱེ་བ་བྱས་ཚར་བ་ད་མ་འོངས་གཏན་དུ་མི་སྐྱེ་བ་བྱས་ཚར་ན་དེ་འདྲའི་མ་འོངས་གཏན་དུ་མི་སྐྱེ་བའི་ངན་འགྲོའི་སྐྱེ་བའམ་ངན་འགྲོའི་ཕུང་པོ་དེ་སུའི་རྒྱུད་ལ་བཞག་དགོས་རེད་ཅེས་སོ་ད་འོ་དེ་རེད། དེ་ཡང་ག་ཟེར་ན་རྒྱུད་ཐ་དད་པའི་གང་ཟག་རྒྱུད་ཀྱི་ངན་འགྲོའི་ཕུང་པོ་ལ་དམིགས་པའི་སོ་སོར་བརྟགས་མིན་ཐོབ་ཟེར་ན་འགྲིག་གི་མ་རེད་ཨང་རྒྱུད་ཐ་དད་པའི་སྟེང་གི་སྒོ་དུ་ཡང་མ་འདས་འདུག་ཨ། འདི་ན་ཡོང་མི་འདུག་འདི་སྡོམ་ཁྲིད་ན་ལེགས་ཟེར་ག་ཟེར་ན། རྒྱུད་ཐ་དད་པའི་གང་ཟག་གི་དཔེ་ཅིག་ཨང་གཅིག་གི་ཕུང་པོའམ་དེ་ལ་དམིགས་ནས་སོ་སོར་བརྟགས་མིན་གྱི་འགོག་པ་ཁོ་རང་ཐོབ་ཐུབ་མ་རེད་ད་དེ་འདྲའི་ཐོབ་གཞི་དེ་ལ་སོ་སོ་རང་དང་རྒྱུད་གཅིག་པའི་གང་ཟག་རྒྱུད་ཀྱི་ག་རེ་བཞག་འདུག་ངན་འགྲོའི་སྐྱེ་བའམ་ཨང་ངན་འགྲོའི་ཕུང་པོ་བཞག་འདུག་ད་དེ་འདྲའི་ངན་འགྲོའི་སྐྱེ་བའམ་ངན་འགྲོའི་ཕུང་པོ་དེ་སུའི་རྒྱུད་ལ་ཡོད་མེད་དཔྱད་ཟེར་ད་འདིར་ད། སྐྱེ་ལ་གཏན་དུ་གེགས་བྱེད་པའི་སྐྱེ་བ་འདི་གར་སུས་སུ་ལ་འདྲེན་པར་བཅས་ད་བཅས་གྱུར་བ་དང་འཇིག་ལྟ་ས་ན་ལེགས་རེ་བ་ད་འདི་བཅས་ཞིང་བྱོན་སུ་ཡང་ཅིག། ཐོབ་འགྲོར་དངོས་བྱང་ཅི་མ་ལོག་དཔེ་ཀློག་རྒྱ་བོ་ཨན་ཆེ་འདི་ན་འདི་ཏིག་ཟོས་ད་རེ་བ་སྒྲོམ་ཤེས་རབ་འདི་མུ་བཞི་ན་ཨ་ནི་ཅིག་ཤོས་ནི་ཁོ་ཏིག་དང་སེ་ཐང་དུ་ཏིག་ཟེར་ཡོང་གི་རེད་པ་ད་ཅིག་ཅར་ཐོབ་གཞི་དགྲ་བཅོམ་འབྲས་ཐོབ་མ་ཐག་པའི་མིག་དང་ནི། ད་ཅིག་ཅར་དུ་ཐོབ་པ་ཟེར་དུས་ན་འགོག་པ་གཉིས་ཀ་ཅིག་ཅར་དུ་ཐོབ་པ་དེ་ག་ཟེར་ན་དགྲ་བཅོམ་ཅིག་ཅར་ཐོབ་གཞི་ག་རེ་རེད་དགྲ་བཅོམ་འབྲས་ཐོབ་མ་ཐག་པའི་མིག་དང་ཟེར་དེ་ཚིག་ནོར་རེད་ད། ནོར་རེ་སོང་རེད་རྒྱུ་མཚན་ག་ཟེར་ན་དགྲ་བཅོམ་པ་ཐོབ་མ་ཐག་པའི་གང་ཟག་རྒྱུད་ཀྱི་མིག་ལྟ་བུ་དེ་སོ་སོར་བརྟགས་མིན་སྔོན་ལ་ཐོབ་བརྟགས་འགོག་ཕྱིས་སུ་ཐོབ་པ་གང་བཞག་རེད་པ། བརྟགས་འགོག་སྔོན་ལ་ཐོབ་བརྟགས་མིན་ཕྱིས་སུ་ཐོབ་པ་བཞག་རེད་པ། ཅིག་དང་ཅིག་ཅར་ཐོབ་གཞི་དགྲ་བཅོམ་མིག་ཟེར་ན་འགྲིག་གོ་མ་རེད་ད་འདི་འགྲིག་གོ་མ་ཚིག་ནོར་ཡོད་ཟེར་རྒྱང་བཟོ་ག་ལ་ལགས་དོ། ཨ། ཅི། དགྲ་བཅོམ་འདྲེ་ཐོག་མ་ཐག་པའི་མིག་དང་ནས་སུ་དུ་བ། ཐོག་མ་ཐག་པའི་མིག་དེ། ཅིག་ཅར་འཐོར་བ་མ་རེད་དེ་སོ་སོ་ལྟ་ངོ་ངོ་ལ་འཐོར་ཚར་རེད་པ། ཚུལ་གྱི་གོ་མ་སྤངས་པའི་ཚེ་ན་སོ་སོ་ལྟ་ངོ་ངོ་ལ་འཐོར་ཚར་རེད་པ། དེ་མིག་ཡིན་ན་མིག་ཤེས་ཡིན་ན་གང་བརྟགས་ཀྱང་མིག་དང་མིག་ཤེས་གཉིས་ཀ་གར་ཆགས་བསྡད་རེད་ཚུལ་གྱི་གོ་མ་ཆགས་ཟིན་སོང་ཚུལ་གྱི་གོ་མ་སྤངས་པ་དེའི་ཚེ་ན་ཁོ་སོ་སོ་ལྟ་ངོ་རེད་པ། དེ་ལས་མེད་པའི་སོ་སོ་ལྟ་ངོ་ང་རེ་འཐོར་ཚར་རེད་པ། ད་མི་འཐོར་ཁ་ཅིག་ཅར་འཐོར་འཐོར་བྱེད་དགྲ་བཅོམ་མིག་ཟེར་ནས་འབྲི་གི་མི་འདུག་ག། ད་ག་ལ་ལགས་པ་རེད་ཟེར་ན། ཅིག་ཅར་འཐོར་བྱེད་དགྲ་བཅོམ་འདྲེ་ཐོག་མ་ཐག་པའི་ཡིད་དང་ནས་ལགས་པ་རེད།

ཡིད་ཟེར་བཅུག་རེད་ད་ཉི་མ་ལུང་མང་པོ་བགྲང་རེད་ད་འདི་དུས་དཔེ་ཅིག་ཞི་རག་དཔེ་ཀློག་རྒྱག་ཐུབ་བོ་མ་ཆོག་ཅིག་ནས་ཨང་ཅིག་ཧ་མོ་ཧོ་ཅིག་ལུང་ནན་ཞག་མང་དུ་ག་ལ་ཨང་དངོས་གནས་ཅིག་འདི་ཚིག་ནོར་འགྱུར་རེད་དོ་ནོར་འགྱུར་རེད་ད་ཅིག་ཅིག་པའི་འབྲས་བུ་ཞིག་ན་ན་ཡོང་གི་རོགས་ཅིག་ཅར་ཐོབ་གཞི་དགྲ་བཅོམ་འབྲས་ཐོབ་མ་ཐག་པའི་ག་ལ་ཨོ་ད་ཡིད་དང་ནི་ཟེར་བསྒྱུར་དགོས་རེད་ད་ནང་གི་ལེགས་དོ་ད་བསྒྱུར་དགོས་ཡག་འདི་རེད་ད་རྡོར་ཏིང་ཚེ་ན་སྐྱེ་རུང་ལ་གཉིས་པར་མི་སྐྱེའི་ཆོས་ཅན་དུ་འགྱུར་ངེས་རྣམས་སོ་རྒྱལ་སྲས་མར་མཐོང་ཐོབ་པ་ཡི་ཉོན་མོངས་རྣམས་ད་དཔེ་ཅིག་འདི་མི་འདུག་རྡོར་ཏིང་ཚེ་ན་སྐྱེ་རུང་ལ་གཉིས་པར་ནི་མི་སྐྱེ་ཆོས་ཅན་དུ་འགྱུར་ངེས་རྣམས་སོ། ད་འདི་ཡང་ཡིད་དང་ནི། ད་འདི་ཡིད་དང་ནི་ཡིད་དེ་ག་བ་ཞེ་ན། མདོར་བསྟན་ཚེ་ན་སེ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ད་ཉན་ཐོས་སྒོམ་ལམ་རྡོ་རྗེ་ལྟ་བུའི་ཏིང་ངེ་ཡོད་རེད་པ་རང་རྒྱལ་སྒོམ་ལམ་རྡོ་རྗེ་ཏིང་ངེ་ཡོད་རེད་པ་ད་འདིར་དགྲ་བཅོམ་པ་ཉན་ཐོས་དགྲ་བཅོམ་པ་ན་ཐེག་དམན་དགྲ་བཅོམ་པ་གཞིར་བཞག་ན་དེ་ནི་མདོར་བསྟན་ཚེ་ན་ནི་ག་ལ་ཟེར་ན་སྐྱེ་རུང་ལ། ཨ་གཉིས་པར་མི་སྐྱེ་བའི་ཆོས་ཅན་དུ་འགྱུར་ངེས་རྣམས་སོ། དེ་འདྲའི་ཡིད་དེ་ཡང་དེ་འདྲའི་བཞག་གོ། འགྱུར་ངེས་རྣམས་སོ། རྒྱལ་སྲས་མར་མཐོང་ཐོབ་པ་ཡི་ཉོན་མོངས་པ་ཆེན་པོའི་གཉེན་པོ་སྐྱེས་པ་ན་ཉོན་མོངས་ཆེན་པོ་མ་འོངས་པའི་འགོག་གཉིས་ཅིག་ཅར་ཐོབ་གསུངས་དཔྱད་ད་འདི་རེད་པ། ད་འདི་རེད་པ། ད་མཐོང་བས་ཐོབ་པས་ཐོབ་པ་ནི་ཟེར་ད་འདིར་མཐོང་བས་ག་ཟེར་ན་ཐོབ་པའི། མཐོང་བ་ཐོབ་པའི་གནས་ཨ་ནི་སྒོམ་སྤང་ཆེན་པོའི་ཆེན་པོ། དམིགས་པའི་བརྟགས་འགོག་དང་བརྟགས་མིན་གཉིས་པ་དུས་མཉམ་དུ་ཐོབ་པར་བརྩིས་རེད་ད་རྒྱལ་སྲས་མ་ཁོང་ཅིག་གིས། མཐོང་ཐོབ་པ་ཡི་ཉོན་མོངས་པ་ཆེན་པོའི་གཉེན་པོ་སྐྱེས་པ་ན་ཉོན་མོངས་ཆེན་པོ་མ་འོངས་པའི་འགོག་གཉིས་ཅིག་ཅར་ཐོབ་གསུངས་དཔྱད་ད་དཔྱད་ཟེར་དཔྱད་རྒྱུ་འདི་རེད་འདི་ན་དོགས་པ་ཡོད་རྒྱུ་ན། འདི་ལ་མ་འོངས་མི་སྐྱེ་བའི་ཆོས་ཅན་མེད་དེ། ད་སྒོམ་སྤང་ཉོན་མོངས་ཆེན་པོ་ཆེན་པོ་དེར་ག་རེ་ཡོད་མ་རེད་ཟེར། མ་འོངས་མི་སྐྱེ་བའི་ཆོས་ཅན་མེད་དེ། རྒྱུད་ལྡན་དེ་གཏན་མི་སྐྱེ་བའི་ཆ་ནས་སྔར་ཐོབ་ཡོད་པའི་ཕྱིར་ད་འདི་རེད། ད་འདི་གོ་ཁག་པོ་རེ་བྱུང་གང་ལྟར་ཡང་སྒོམ་སྤང་ཉོན་མོངས་ཆེན་པོའི་ཆེན་པོ་དེ་ལ་དམིགས་པའི་སོ་སོར་བརྟགས་འགོག་དང་བརྟགས་མིན་གཉིས་ཀ་དུས་མཉམ་ཐོབ་ཀྱི་མི་འདུག་མི་ཐོབ་སྟེ་ཁོ་ལ་དམིགས་པའི་སོ་སོར་བརྟགས་འགོག་ཅིག་ཐོབ་ཡ་མི་འདུག་བརྟགས་མིན་གྱི་འགོག་པ་ཐོབ་ཡ་མི་འདུག་མེད་པའི་རྒྱུ་མཚན་ག་རེ་ཟེར་ན་ཁོ་སྐྱེ་བའི་ཆོས་ཅན་ཡིན་པའི་ཕྱིར་གོ་ད་ཁོ་མ་འོངས་མི་སྐྱེ་བའི་ཆོས་ཅན་བྱ་ཡ་མི་འདུག་སྒོམ་སྤང་ཉོན་མོངས་ཆེན་པོའི་ཆེན་པོ་སྦྱོར་བ་ཆེན་པོའི་ཆེན་པོ་དེ་ལ་མ་འོངས་མི་སྐྱེ་བའི་ཆོས་ཅན་བྱ་ཡ་མི་འདུག་མ་འོངས་མི་སྐྱེ་བའི་ཆོས་ཅན་བྱ་ཡ་མེད་པ་ཡིན་ཙང་ཁོ་ལ་དམིགས་པའི་ག་རེ་མི་འདུག། བརྟགས་མིན་གྱི་འགོག་པ་ཐོབ་ཡ་མི་འདུག་བ། མི་འདུག་གམ་བརྟགས་འགོག་དང་བརྟགས་མིན་གཉིས་ཀ་དུས་མཉམ་ཐོབ་ཟེར་ན་དེ་དཔྱད་དགོས་འདུག་ཟེར་འདི་རེད་ད། གོ་ཟན། འགོག་གཉིས་ཅིག་ཅར་ཐོབ་གསུངས། བཅས། ཡ། དེ་རྗེས། ད་དེ་ཡིན་རྗེས་ཕལ་ཆེར་ད། དེ་རིང་གི་ད་འདི་ཚར་ཡོད་ཚོད་རེད། རེད་པ། ད་ཁྱེད་རང་ཚོ། མ་ཀློག་ཡང་བསྐྱར་ཏིག་བཏགས་དེ་རེད་པ། ད་ཚར་གཉིས་གསུམ་བཞི་མ་ཀློག་ན་ཡོང་གི་མ་རེད་ཚར་གཅིག་ཡོང་ཡང་ཡོང་གི་མ་རེད།

བརྟགས་འགོག་སྔོན་ལ་ཐོབ་ལ་བརྟགས་མིན་ཕྱིས་སུ་ཐོབ་པ་དེ། ད་དགྲ་བཅོམ་པས་འདི་ག་ཞིང་དང་འདི་ན་དམིགས་བཞག་སོང། དམིགས་བཞག་ཡོང་དུས་ག་བཞག་རེད་ཟེར་ན་དགྲ་བཅོམ་པ་ཡུལ་དཔེར་ན་སྒྲ་ལ་དམིགས། སྒྲ་ལ་དམིགས་ཡོང་དུས་གང་དེ་འདྲའི་གང་ཟག་དེ་དེ་སྒྲ་འཛིན་ཉན་ཤེས་མངོན་དུ་གྱུར་འགྲོ་ལ་སྒྲ་འཛིན་ཉན་ཤེས་མངོན་དུ་གྱུར་ཡོང་དུས་གང་ལ་དེ་ལས་གཞན་པའི་ཨན་གཅིག་ག་ཟེར་ན་མིག་གིས་ད་མིག་ཤེས་དང་སྣ་ཤེས་ལ་སོགས་པ་དེ་དག་རེ་ཞིག་ད་ཁོ་ག་ཟེར་ན་རེ་ཞིག་ཟེར་ནས་མི་འདུག་དེ་འདྲའི་ག་ཟེར་ན་རྣ་བའི་ཤེས་པ་མངོན་དུ་གྱུར་པའི་སྟོབས་ཀྱིས་དེ་དག་ག་ཟེར་ན་གཏན་དུ་མི་སྐྱེ་བ་བྱས་ཚར་སོང་ད། མངོན་དུ་འགྱུར་མ་ཐུབ་པ་བྱུང་རེད་པ་མངོན་དུ་འགྱུར་མ་ཐུབ་པ་དེ་ག་རེ་ཟེར་ན་སངས་སོ་སོར་བརྟགས་མིན་འགོག་པ་ག་ཟེར་ན་སྔར་སོ་སོར་བརྟགས་འགོག་ཐོབ་ཕྱིས་སུ་སོ་སོར་བརྟགས་མིན་འགོག་པ་ཐོབ་རེད་སོ་སོར་བརྟགས་མིན་འགོག་པ་ཐོབ་སྟེ། ད་དེའི་ཚེ་ན་མིག་ཤེས་མངོན་དུ་ག་ཟེར་ན་རྣ་ཤེས་རྣ་བའི་ཤེས་པ་མངོན་དུ་གྱུར་པའི་སྟོབས་ཀྱིས་མིག་ཤེས་འདི་ག་རེ་བྱས་སོང་གཏན་དུ་མི་སྐྱེ་བའི་ཆོས་ཅན་བྱས་སོང་མ་འོངས་མི་སྐྱེ་བའི་ཆོས་ཅན་བྱས་སོང་ངོ་འདི་རེད། ད་འདི་གཅིག་མངོན་དུ་འགྱུར་དེ་གང་གཅིག་མངོན་དུ་མ་གྱུར་གྱི་སྦྱོར་བ་མངོན་དུ་འགྱུར་མ་ཐུབ་པ་བྱུང་བ་འདི་བཞག་གོ་ད། འགྱུར་ཐུབ་པ་འདི་ཁོ་སྐྱེས་ཟིན་རེད་ད།

སྤངས་ལྡན་ཁས་ལེན་རེད་ཟེར་སྤངས་ལྡན་ཟེར་དུས་ང་ལ་སྦོམ་མོ་དེ་ཚོ་འདོན་བཞག་འདི་སྤངས་ལྡན་དུ་མ་བལྟ་སྤང་བྱ་ཅིག་སྤངས་ཡང་སྤངས་ཟིན་ཡིན་ནའང་ཁོའི་རྒྱུད་ལ་ལྡན་ཟེར་ཅིག་བྱེ་བྲག་སྨྲ་བ་ཞིག་ཁས་ལེན་འདུག་བ། ད་དགྲ་བཅོམ་པའི་རྒྱུད་ལ་དེ་ཡོད་ལགས་ལ། དེ་ཡོད་ཟེར་འོ་མིག་ཤེས་འདུག་བ། ད་མིག་ཤེས་འདུག་གི་ཡུལ་འདི་མིག་ཡང་ཡོད་ཟེར། འོ་རེད། སྤང་རྒྱུ་དེ་གར་སྤང། སྤང་རྒྱུ་དེ་སྔར་སྒོམ་སྤང་སྤངས་པའི་ཚེ་ན་སྤངས་ཚར་རེད་ད་གོ། སྤངས་ཀྱང་ཁོའི་རྒྱུད་ལ་ཡོད་རེད་ད་འདི་བྱེ་བྲག་སྨྲ་བ་ཁོ་རང་པའི་པའི་ཅིག་གི་ཟིན་སྲིད་ཡིན་ན་ནི་མི་འདི་ཞིག་འདི་འདི་སྐྱོན་མི་འདུག་སྒོམ་སྤང་ཡོང་དགོས་རེད་ད་གོ་སྒོམ་སྤང་ཡོང་དགོས་ག་ཟེར་ན་བཅུ་ནི་བསྒོམ་པས་སྤང་བྱ་ཡིན་ལྔ་ཡང་ཐ་མ་གསུམ་རྣམ་གསུམ་ཚིག་འདི་རེད་ད་འདི་འདི་སྒོམ་སྤང་ཡིན་པ་གྲུབ་ཚར་རེད་ག་ཟེར་ན་ཁོ་དཔེར་ན་དཔེར་ན་མིག་ཤེས་ལྟ་བུ་ཡིན་ན་གཟུགས་ཀྱི་མིག་ཤེས་གཟུགས་ཁམས་ལ་ཡོད་པའི་མིག་ཤེས་ལྟ་བུ་ཡིན་ན་མིག་ཤེས་ནི་ཐམས་ཅད་ག་དམ་འདི་བསམ་བསམ་གཏན་དང་པོའི་སས་བསྡུས་ཆགས་འདུག་ག་བསམ་གཏན་དང་པོའི་སས་བསྡུས་ཆགས་ན་བསམ་གཏན་དང་པོའི་སྒོམ་སྤང་ཉོན་མོངས་སྤངས་ཡོང་དུས་ཁོ་ཅི་ཙམ་སྤངས་འགྲོ་གི་རེད་ད། ཡིད་ལ་ཁ་ཡོང་མ་ད་འདི་ཁོ་རང་བྱེ་བྲག་སྨྲ་བ་ཡང་ཅིག་ཅིག་འདི་རིགས་པ་ནམ་རྒྱུན་ང་ཚོ་གྲུབ་མཐའ་ཁོ་རང་འགྲོ་སྟངས་ཞིག་རེད་གྲུབ་མཐའ་གོང་མའི་ལུགས་ལ་འགྲོ་དུས་གོང་མའི་ལུགས་ལ་ཡང་གནང་རྒྱུ་རེད་ད་ནི་འདི་རེད་བ་ད། ད་སྒོམ་སྤང་ཡིན་ཟེར་དགོས་ཨ་ཡིན་ནམ་ཞེས་ར། སྒོམ་སྤང་ཡིན་ཟེར་དགོས་ནམ་ཞེས་འགྲོ་དུས་སྒོམ་སྤང་ཡང་དེ་ལྔ་ཡང་ཐ་མ་བཅུ་ནི་བསྒོམ་པས་སྤང་བྱ་ཡིན་ལྔ་ཡང་ཐ་མ་གསུམ་རྣམ་གསུམ་ཟེར་བའི་དཀའ་ལས་ཁག་པོ་རེད་དེས་ན་བའི་སངས་རྒྱས་འཕགས་པའི་རྒྱུད་ལ་ག་རེ་སྒོམ་སྤང་ཡོད་ཟེར་ཨ་དེ་ནི་ཆ་ཁ་བ་མིག་ཤེས་དེ་ཚོ་ཡོད་རེད་བ།

ཡ་ད་དུད་འགྲོའི་ཡིན་ཟེར་ད་འདི་ཟེར་གོ་ཟེར་བྱས་ཙང་ད་འདི་གོ་གོ་མ་རེད་ཟེར་གོ་ཡིན་ན་གོ་མ་ཡིན་ཀྱང་ཁོའི་རྒྱུད་ལ་དེ་ཁོ་འདེང་གི་རེད་ཨོ་དེ་ཟེར་མ་ནི་ཁས་ལེན་གི་རེད་བ། ཡ་ད་དུད་ག་ཚང་ང་ཚོ་བྱས་ཡ་ཏིལ་ལྷག་ལས་བྱ་འོ་དེ་ཏིལ་ལབ་བྱེད་གི་རེད་བ། ཏིལ་ཏིལ་ལྷག་འགྲོ།